ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གཉིས་པའི་ཚེས་སུམ་ཅུ་གནམ་གང་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པའི་སྐོར་སོགས་གསར་འགྱུར་ཁག་དང། དེ་ནས་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དངོས་ཡོད་གནས་ཚུལ་ར་སྤྲོད་གསལ་པོ་མེད་པ་དང་བོད་མིའི་རིག་གཞུང་ལ་རྒྱུས་མངའ་མེད་པའི་འོག་མཚན་སྨད་ཞུས་པའི་གནས་ཚུལ་སྤེལ་བའི་ཐད་སྦེང་ལོར་ཁུལ་དུ་ཡང་བོད་མི་ཚོས་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་གནང་ཡོད་པའི་སྐོར་དང། བོད་མིའི་རང་དབང་བདེན་མཐའ་སེལ་ཐབས་ཆེད་མུ་མཐུད་དུ་བོད་དོན་རྒྱབ་སྐྱོར་གྱི་ཕྱག་ལས་གནང་གི་ཡིན་ཞེས་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གི

འདི་ཚེས་བཅུ་དགུའི་ཉིན་གྱི་ཞོགས་པ་ཕྱག་ཚོད་ལྔ་པའི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆིབས་ཐོན་མཛད་ཡོད་པ་དང་ཉིན་དེའི་ཕྱག་ཚོད་བཅུ་གཅིག་དང་ཕྱེད་ཀ་ཙམ་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་གནམ་ཐང་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པ་རེད། གནམ་ཐང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་མཆོག་ལྡི་ལི་སྐུ་ཚབ་དོན་གཅོད་དང་དྲུང་ཆེ་དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྐུ་ཚབ་དང་གནམ་ཐང་གི་ཕེབས་ལམ་གཡས་གཡོན་དུ་ལྡི་ལི་ཁུལ་དུ་གནས་སྡོད་བོད་རིགས་དང་ཧི་མ་ལ་ཡའི་མི་རིགས་ཀྱི་སློབ་ཕྲུག་དང་ས་གནས་རྒྱ་གར་བ་བཅས་ཁྱོན་དད་ལྡན་པ་སུམ་སྟོང་ལྷག་ནས་ལག་ཏུ་མེ་ཏོག་དང་མཇལ་དར་བསྣམས་ཏེ་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་དང་ཞལ་མཇལ་ཞུས་གནང་སོང། སྐབས་དེར་ལ་དྭགས་ནས་ཡིན་པ་སློབ་མ་རིག་འཛིན་དབང་མོ་ལགས་ཀྱིས་ད་རེས་ཁོ་མོ་འདི་གར་གོང་ས་མཆོག་མཇལ་རྒྱུའི་གོ་སྐབས་ཐོབ་པར་ཧ་ཅང་དགའ་ཚོར་བྱུང་ཞེས་གསུང་གི་འདུག་ཚང་མ་ལ་འཇུ་ལེ་ང་རིག་འཛིན་དབང་མོ་ལ་དྭགས་ནས་ཡིན་ལེ། དེ་ནས་ཨི་ཀ་ང་ཡ་རྒྱལ་དབང་ཡེ་ཤེས་ནོར་བུ། རྒྱལ་དབང་བསྟན་འཛིན་རྒྱ་མཚོ་ཨ་ང་ཞ་ཨི་ཀ་ཕེབས་བསུས་ལ་ཡོངས་ཏེ་ཡིན་ལེ། དེ་ནས་ང་ཡ་མ་སྐྱིད་པོ་ཚོར་ར་རག་ལེ། ང་རང་འདི་གར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་ཕེབས་བསུའི་ཆེད་དུ་ཡོང་བ་ཡིན་ད་རེས་ང་ཚོར་གོང་ས་མཆོག་མཇལ་རྒྱུའི་གོ་སྐབས་བྱུང་བ་དེ་སྐལ་པ་བཟང་པོ་ཞིག་དང་སེམས་ནང་ཚོར་སྣང་སྐྱིད་པོ་ཞིག་ཡོང་གི་འདུག་ཞེས་གསུངས་སོང།

དེ་རིང་འདི་གར་ཀི་ནོར་མི་རིགས་ཀྱི་སློབ་ཕྲུག་མང་པོ་ཞིག་གཙོ་བོ་གོང་ས་མཆོག་གི་ཕེབས་བསུ་དང་མཇལ་ཁ་ཞུ་ཆེད་ཡོང་བ་ཡིན་ཁོང་གི་མཇལ་ཁ་ང་ཚོ་ལ་ཡང་ཡང་ཐོབ་རྒྱུ་ཁག་པོ་ཡིན་དུས་ད་རེས་ཁོང་ལྡི་ལིར་ཕེབས་པ་དང་སྟབས་བསྟུན་ང་ཚོ་འདི་གར་ཁོང་གི་མཇལ་ཁ་ཞུ་ཆེད་སླེབས་པ་ཡིན་ལ། སེམས་པ་ཡང་སྐྱིད་པོ་ཚོར་གྱི་འདུག་ཞེས་གསུང་གི་འདུག་ཡང་ལྡི་ལི་གནས་སྡོད་ཨ་ཅག་རྡོ་རྗེ་སྒྲོལ་མ་ལགས་ཀྱིས་གོང་ས་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཁོང་ཡང་ནས་ཡང་དུ་མཇལ་རྒྱུ་ཡོང་བའི་སྨོན་ལམ་འདི་ལྟར་གསུང་གི་འདུག། གོང་ས་མཆོག། སྐྱབས་སུ་མཆི། ཨང་སྐུ་ཚེ་ཁྲི་ལོ་ནས་ཁྲི་ལོ་བརྟན་པར་ཤོག་ཨན། དེ་རིང་ཡུན་རིང་པོའི་རྗེས་ལ་ད་གོང་ས་མཆོག་ལྡི་ལིར་ཆིབས་བསྒྱུར་གནང་བ་དེ་ཨ་ནི་མཇལ་ཡས་རག་ཡོད་རོགས་ད་དེ་རིང་དཔེ་དགའ་བོ་བྱུང་སོང། ཨ་ནི་ཡང་སེ་ཡང་སེ་མཇལ་ཡས་རག་སྨོན་ལམ་ཡོད། ཨ་ད་ལྟ་གནས་ཚུལ་ད་དེ་སེམས་པ་སྐྱོ་བོ་ཞིག་འདུག་ད་དེ་འདྲ་འདྲ་བོ་ཁོ་རང་ནི་སེམས་པ་སྐྱོ་བོ་པས་ཡོང་གི་འདུག་ར། ཨ་འདི་གནས་ཚུལ་དེ་ར་གང་མགྱོགས་མགྱོགས་མ་འཇགས་པར་ཤོག་ལ་སྨོན་ལམ་རྒྱག་ཡོད། ཨ་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཁྲི་ལོ་ནས་ཁྲི་ལོ་བརྟན་པར་ཤོག་ཡང་སེ་ཡང་སེ་མཇལ་ཡས་རག་པར་ཤོག། ཐེངས་འདིའི་གོང་ས་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་མཛད་འཆར་གཙོ་བོ་ནི་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་བར་ཉིན་གཉིས་རིང་རྒྱལ་ས་ལྡི་ལིར་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོ་འཚོགས་གཏན་འཁེལ་བ་བཞིན་ཉིན་དང་པོའི་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ཕེབས་རྒྱུ་ཡིན་པ་དང་ཉིན་གཉིས་པའི་ཚོགས་མགོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས་ཚོགས་བཅར་བ་ཡོངས་ལ་བཀའ་སློབ་བཀའ་དྲིན་བསྩལ་རྒྱུ་སོགས་ཀྱི་མཛད་འཆར་ཡོད་འདུག

གསར་འགོད་ལྷན་ཚོགས་ཐོག་ཉི་ཧོང་གྲོས་ཚོགས་ཀྱི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་ལ་ལྟ་ཞིབ་གནང་མཁན་གྱི་ཚན་པའི་འགན་འཛིན་ཧི་རོ་མི་དང། དེ་བཞིན་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་དྲུང་ཆེ་ཨ་ཀི་མ་ས་མཉམ་ཞུགས་གནང་ཡོད་ཅིང། གྲོས་ཚོགས་ཀྱི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚན་པའི་འགན་འཛིན་ཧི་རོ་མི་ནས་གསར་འགོད་ལྷན་ཚོགས་ཐོག་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་སྒྲིག་སྲོལ་ནི་ཧ་ཅང་གལ་འགངས་ཆེན་པོ་ཡིན་པ་དང།

བོད་ཀྱི་མི་རིགས་དང་སྐད་ཡིག་ཆོས་ལུགས་རྩ་མེད་བཟོ་བཞིན་པའི་སྐོར་སོགས་གསལ་སྟོན་གནང་ཡོད་འདུག་དེ་བཞིན་ཡུ་གུར་དང་ལྷོ་སོག་པོ་ཧོང་ཀོང་བཅས་ཀྱི་སྐུ་ཚབ་རྣམ་པས་ཀྱང་རང་སོ་སོའི་ས་གནས་ནང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་བཙན་གནོན་གཏོང་བཞིན་པའི་གནས་སྟངས་ངོ་སྤྲོད་གནང་ཡོད་པ་རེད། གསར་འགོད་ལྷན་ཚོགས་ཆེན་ཐུན་མོང་གི་གསལ་བསྒྲགས་ཤིག་ཕྱིར་བསྒྲགས་གནང་ཡོད་པའི་ནང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་དང་ཆོས་དད་རང་དབང་ལ་བཙན་གནོན། དེ་བཞིན་གྲངས་ཉུང་མི་རིགས་ཀྱི་སྐད་ཡིག་རྩ་མེད་ཀྱི་སྲིད་བྱུས་ངན་པ་ཞིག་འཛིན་བཞིན་པར་དངོས་ཡོད་གནས་སྟངས་སྐོར G7 ནམ་ཡར་ཐོན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམ་པའི་ལྷན་ཚོགས་སུ་ཕུལ་ནས་ཁོང་རྣམས་ཀྱིས་རྒྱ་ནག་གི་བྱ་སྤྱོད་དེ་རིགས་ལ་སྐྱོན་བརྗོད་གནང་རྒྱུའི་འབོད་སྐུལ་ཞུས་གནང་འདུག། ཡང་གསར་འགྱུར་སྙན་སྒྲོན་ཞུ་རྒྱུའི་ནང་བོད་ཀྱི་རྩོམ་པ་པོ་གྲགས་ཅན་སྟག་འབུམ་རྒྱལ་ལགས་སུ་བོད་ཀྱི་རྩོམ་རིག་སྒྱུ་རྩལ་གྱི་ལུས་ཟུངས་བྱ་དགའ་ཐོབ་ཡོད་འདུག།

རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་མཚོ་སྔོན་ཞིང་ཆེན་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་མང་རྫོང་སུམ་མདོ་གྲོང་རྡལ་བན་ཤུལ་སྡེ་བར་སྐྱེས་ཤིང། རིག་གནས་གསར་བརྗེ་དང་འབྲེལ་རྒྱ་ནག་གིས་ཆེད་བཙུགས་བྱས་པའི་སྦྲ་གུར་སློབ་གྲྭར་ཕྱིན་ཏེ་སློབ་སྦྱོང་བྱས་ཏེ་རིམ་པས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ནས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་གྲངས་ཉུང་མི་རིགས་སྐད་ཡིག་ཚན་ཁག་ཏུ་ཟབ་སྦྱོང་གནང་མྱོང་ཡོད་པ་དང། ཁོང་གིས་གསར་རྩོམ་གནང་བའི་རྩོམ་སྒྲུང་ལ་ཧ་པ་གསོས་པའི་ཟིན་བྲིས། སྒོ་ཁྱི་དང་གཞན་ཡང་ཁྱི་རྒན་མི་ཚེའི་གླུ་དབྱངས་ཁྱི་དང་བདག་པོ་མི་རབས་གསུམ་གྱི་རྨི་ལམ་དང་ཁ་བ་མེད་པའི་དགུན་ཁ་སོགས་མང་དག་ཅིག་ཡོད་པ་དང་ཁོང་གིས་བརྩམས་སྒྲུང་ཁག་ཕྱོགས་སྒྲིག་བྱས་པའི་དེབ་ལ་ལྷིང་འཇགས་ཀྱི་རྩྭ་ཐང་རྒུད་གཞན་ཡང་སྟག་འབུམ་རྒྱལ་ལགས་ཀྱི་སྒྲུང་རིང་ཕྱོགས་སྒྲིག་སོགས་པ་དང་ཁོང་ལ་མཚོ་སྔོན་ཞིང་ཆེན་གྱི་སྤྱོད་ཡོན་གཉིས་ལྡན་གྱི་ཤེས་ཡོན་པའི་མཚན་གནས་དང་རྒྱ་ནག་རྒྱལ་ཡོངས་སུ་གྲངས་ཉུང་མི་རིགས་ཀྱི་རྟ་མཆོག་བྱ་དགའ་རྩོམ་འབྲི་རིགས་མང་དག་ཞིག་ཐོབ་ཡོད་པ་རེད་འདུག། ཡང་གསར་འགྱུར་སྙན་སྒྲོན་ཞུ་རྒྱུའི་ནང། རྒྱ་ནག་གིས་དབྱིན་ཇིའི་མངའ་ཁུལ་དུ་གནས་སྡོད་མི་མང་མི་སེར་ལ་འཇིགས་སྐུལ་བྱ་མི་རུང་བ་དབྱིན་ཇི་གཞུང་གིས་ཉེན་བརྡ་བཏང་འདུག། དེ་ཡང་རོའི་ཊར་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། ཕྱི་ཚེས་བཅུ་དགུ་ཉིན་དབྱིན་ཇི་གཞུང་གིས་དབྱིན་ཇིའི་མངའ་ཁུལ་དུ་ཡོད་པའི་རྒྱ་ནག་དང་དེ་མིན་རྒྱལ་ཁབ་ཀྱི་མི་སེར་ཚོར་རྒྱ་ནག་གཞུང་གིས་གང་བྱུང་གི་འཇིགས་སྐུལ་བྱེད་ཡས་ཀྱི་བྱ་སྤྱོད་དེ་རིགས་ནི་ཁས་ལེན་ཐབས་མེད་པ་ཞིག་ཡིན་པ་གསུངས་ཡོད་པ་དང་འབྲེལ། དབྱིན་ཇི་གཞུང་གིས་གནད་དོན་དེའི་ཐོག་བརྟག་དཔྱད་བྱེད་མུས་ཡིན་པ་གསུངས་ནས། རྒྱ་ནག་གིས་ཕྱི་རྒྱལ་ཡུལ་གྲུ་ཁག་ནང་གསང་བའི་ཉེན་རྟོག་ལས་ཁང་བཙུགས་ཏེ་ཕྱི་རྒྱལ་ཡུལ་གྲུ་དེ་ཚོའི་ནང་ལ་ཡོད་པའི་རྒྱ་མི་རིགས་དང་དེ་མིན་བོད་མི་དང་ཡུ་གུར་སོགས་མི་སེར་ཚོར་འཇིགས་སྐུལ་བྱེད་ཀྱི་ཡོད་པའི་གནད་དོན་ཐོག་གསར་འགོད་པར་ལན་འདེབས་གནང་ཡོད་འདུག་དབྱིན་ཇི་གཞུང་གིས་དེའི་གོང་དབྱིན་ཇི་གཞུང་ལ་སྙན་སེང་མ་ཞུས་པར་དབྱིན་ཇིའི་ཡུལ་ནང་རྒྱ་ནག་གི་གསང་བའི་ཉེན་རྟོག་ལས་ཁང་བཙུགས་ཡས་ཀྱི་གནས་ཚུལ་ཐོན་པའི་ཐད་ཧ་ཅང་གི་སེམས་ཚབ་ཡོད་པའི་སྐོར་གསལ་འདོན་གནང་ཡོད་པ་དང་དུས་མཚུངས་དབྱིན་ཇིའི་ཉེན་རྟོག་པས་གནད་དོན་དེའི་ཐད་བརྟག་དཔྱད་བྱེད་བཞིན་པའི་སྐོར་གསུངས་པ་གསར་འགྱུར་བརྒྱུད་ལམ་གྱིས་ལུང་འདྲེན་གྱིས་གནས་ཚུལ་སྤེལ་ཡོད་པ་རེད། གཟའ་འཁོར་འདིའི་ནང་ཨ་མི་རི་ཀའི་གསང་བའི་ལས་ཁང་གིས་ཉུའུ་ཡོག་ནང་རྒྱ་ནག་གི་ཉེན་རྟོག་ལས་ཁང་ཟེར་བ་ཞིག་ནས་མི་གཉིས་འཇུ་བཟུང་བྱས་ཡོད་པ་དང། ཡིན་ན་ཡང་རྒྱ་ནག་གཞུང་གིས་གནས་ཚུལ་དེ་རིགས་བདེན་པ་མིན་ལུགས་བཤད་ནས་ཨ་རིས་རྒྱ་ནག་ལ་དམའ་འབེབས་ཀྱིས་ནག་པོ་བཟོ་གི་ཡོད་ལུགས་ལན་འདེབས་བྱས་ཡོད་པ་རེད།

དེའི་སྐོར་རོའི་ཊར་གསར་འགྱུར་བརྒྱུད་ལམ་གྱིས་དབྱིན་ཡུལ་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་དུ་འབྲེལ་བ་བྱས་ནས་སྐད་ཆ་དྲིས་སྐབས་ལན་འདེབས་གང་ཡང་བྱས་མེད་པའི་སྐོར་གནས་ཚུལ་ནང་བཀོད་འདུག་རྒྱ་ནག་གཞུང་གིས་དེའི་གོང་ཙམ་དུ་ཕྱི་རྒྱལ་ཡུལ་གྲུ་ཁག་ནང་དུ་རྒྱ་ནག་གི་ལས་ཁང་བཙུགས་ཡས་དེ་ཡང་ས་གནས་ནང་ཡོད་པའི་རྒྱ་མི་རིགས་དང་བླངས་པ་ཁག་ཅིག་གིས་ཕྱི་རྒྱལ་ཡུལ་གྲུ་ནང་ཡོད་པའི་རྒྱ་མི་རིགས་ཚོར་ལག་འཁྱེར་བསྐྱར་གསོ་སོགས་ཀྱི་ལས་དོན་ཞབས་ཞུའི་ཆེད་དུ་བཙུགས་པ་ཞིག་ཡིན་པ་ལས་རྒྱ་ནག་གིས་ཉེན་རྟོག་ལས་ཁང་བཙུགས་པ་མིན་ལུགས་བརྗོད་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། འཇར་མ་ནི་ཕྱི་སྲིད་བློན་ཆེན་ནས་ཉེ་ཆར་ཁོང་ཉིད་རྒྱ་ནག་ནང་ཕེབས་པའི་སྐབས་ཀྱི་ནང་དོན་ཁག་ཅིག་ཧང་སངས་དགོས་པ་ཞིག་བྱུང་བ་དང་རྒྱ་ནག་དེ་བཞིན་ཚོང་འབྲེལ་གྱི་མཐུན་གྲོགས་དང་ཡང་ན་འགྲན་རྩོད་ཁ་གཏད་མིན་པར་གོ་རིམ་ལྡན་པའི་ཐོག་ནས་ཁ་གཏད་ཞིག་ཏུ་འགྱུར་བཞིན་ཡོད་པའི་སྐོར་གསུངས་འདུག། དེ་ཡང་སྤྱི་ཚེས་བཅུ་དགུ་ཉིན་རོའི་ཊར་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། འཇར་མ་ནི་ཕྱི་སྲིད་བློན་ཆེན་བེར་བོག་གཟའ་སྔོན་མ་རྒྱ་ནག་ཏུ་ཕེབས་པའི་རྗེས་གོང་ཞུས་བཀའ་མོལ་འདི་གནང་བ་ཞིག་ཡིན་པ་དང། ཁོང་གིས་རྒྱ་ནག་གིས་ཐེ་ཝན་སྟངས་འཛིན་བྱ་ཐབས་ཀྱི་དམིགས་ཡུལ་གང་འདྲ་ཞིག་འཛིན་ན་ཡང་ཁས་ལེན་བྱེད་ཐབས་མེད་པ་གསུངས་ཡོད་འདུག་འཇར་མ་ནི་ཕྱི་སྲིད་བློན་ཆེན་མཆོག་གིས་ད་དུང་རྒྱ་ནག་གིས་རྒྱལ་སྤྱིའི་སྒྲིག་སྲོལ་བློས་བཏང་ནས་རང་ཉིད་ཀྱི་སྒྲིག་སྲོལ་ཞིག་བསྐྲུན་ཐབས་འབད་བརྩོན་བྱེད་ཀྱི་ཡོད་པ་དང། བྱ་སྤྱོད་དེ་ལྟར་འཛིན་གྱི་ཡོད་པའི་འོག་རྒྱ་ནག་གཞུང་གིས་འཇར་མན་གྱིས་ཐེ་ཝན་དང་རྒྱ་ནག་གཅིག་གྱུར་བྱ་རྒྱུར་རྒྱབ་སྐྱོར་བྱ་རྒྱུའི་དགོས་འདུན་བཏོན་གྱི་ཡོད་ཅིང། རྒྱ་ནག་དང་འཇར་མན་དབར་ཁ་གཏད་ཡིན་པ་ལས་མཐུན་གྲོགས་མིན་པ་རེད་ཅེས་གསལ་སྟོན་གནང་འདུག་འཇར་མ་ནི་ཕྱི་སྲིད་བློན་ཆེན་མཆོག་གིས་གཟའ་ལྷག་པའི་ཉིན་གྲོས་ཚོགས་འོག་མའི་ནང་ཉན་ཞིབ་གནང་སྐབས། ཁོང་ད་རེས་རྒྱ་ནག་ཏུ་ཕེབས་པའི་སྐོར་གསུངས་ཡོད་པ་དང་དེའི་ནང་གནས་ཚུལ་ཁག་ཅིག་ནི་དངོས་གནས་ཧང་སངས་དགོས་པ་ཞིག་བྱུང་བ་གསུངས་འདུག་པ་ལས་ཞིབ་ཕྲའི་གནས་ཚུལ་ག་རེ་ཡིན་མིན་སོགས་གསལ་བཤད་གནང་མེད་པ་རེད། འཇར་མ་ནི་ཕྱི་སྲིད་བློན་ཆེན་མཆོག་གིས་ད་དུང་འཇར་མ་ནིར་ཆ་བཞག་ན་རྒྱ་ནག་དེ་བཞིན་ཕྱོགས་གཅིག་ནས་མཉམ་ལས་ཀྱི་མཐུན་གྲོགས་ཡིན་པ་དང་ཕྱོགས་གཞན་ཞིག་ནས་འགྲན་རྩོད་ཀྱི་ཁ་གཏད་ཡིན་ཞིང། རྒྱ་ནག་ནི་འཇར་མ་ནིའི་ཚོང་འབྲེལ་མཐུན་གྲོགས་ཆེ་ཤོས་དེ་ཡིན་ན་ཡང་འཇར་མན་ནི། རྒྱ་ནག་གི་ཚོང་དོན་མཐུན་གྲོགས་གལ་ཆེ་ཞིག་ཡིན་པ་མཚོན་གྱི་མེད་པའི་སྐོར་གསུངས་འདུག་འཇར་མན་གཞུང་གིས་རྒྱ་ནག་དང་མཉམ་ལས་བྱ་རྒྱུའི་འདུན་པ་ཡོད་པ་དང་ཡིན་ནའི་དེ་སྔོན་གྱི་ནོར་འཁྲུལ་བསྐྱར་ཟློས་བྱ་འདོད་མེད་ཅིང། དཔེར་ན་ཚོང་འབྲེལ་བརྒྱུད་ནས་ལངས་ཕྱོགས་ལ་འགྱུར་བ་གཏོང་ཐབས་སོགས་གསུངས་འདུག་ཡང་གསར་འགྱུར་སྙན་སྒྲོན་ཞུ་རྒྱུ་ན། མ་ཡ་མར་རམ་འབར་མའི་ཆེས་མཐོའི་ཁྲིམས་ཁང་གིས་ཡུལ་དེའི་དབུ་ཁྲིད་ཟུར་པ་ལྕམ་ཨང་སང་སུའུ་ཅི་ཡིས་ཆེས་མཐོའི་ཁྲིམས་ཞིབ་ཁང་དུ་གོང་ཞུ་གནང་བར་ཉན་ཞིབ་གནང་གི་ཡོད་འདུག། དེ་ཡང་སྤྱི་ཚེས་བཅུ་དགུ་ཉིན་རོའི་ཊར་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་ཤེས་རྟོགས་ཡོད་མཁན་ཞིག་གིས་བརྗོད་པར་ལུང་འདྲེན་གྱིས་གནས་ཚུལ་སྤེལ་བའི་ནང། འཇུ་བཟུང་བཀག་ཉར་འོག་ལ་གནས་པའི་ཡུལ་དེའི་དབུ་ཁྲིད་ཟུར་པ་ལྕམ་ཨང་སང་སུའུ་ཅིར་ལྐོག་ཟ་དང་འོས་བསྡུའི་ཁྲིམས་ལུགས་དང་འགལ་བརྗོད་སོགས་ཀྱི་ཉེས་འཛུགས་ཐད་ལྕམ་ཨང་སང་སུའུ་ཅི་ཡིས་ངོས་ལེན་མེད་པའི་ཞུ་གཏུག་ལ་དམག་དཔུང་གིས་དབང་འཛིན་བྱེད་བཞིན་པའི་མ་ཡ་མར་རམ་འབར་མའི་ཆེས་མཐོའི་ཁྲིམས་ཁང་གིས་བསྐྱར་ཞིབ་བྱ་རྒྱུ་ཡིན་པའི་སྐོར་བཀོད་འདུག། ད་ལོ་གུང་གྲངས་བདུན་ཅུ་དོན་བདུན་ལ་ཕེབས་པའི་ལྕམ་ཨང་སང་སུའུ་ཅིར་ཡུལ་དེའི་དམག་དཔུང་གིས་སྲིད་དབང་འཛིན་བཞིན་པའི་ཁྲིམས་ཁང་གིས་གོང་ཞུས་ནག་ཉེས་སོགས་ཉེས་པ་ཁག་བཅུ་གྲངས་ཐོག་ནས་ལོ་ངོ་སུམ་ཅུ་སོ་གསུམ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང། ལྕམ་ཨང་སང་སུའུ་ཅི་ཡིས་ཁྲིམས་ཐག་དེར་ཁས་ལེན་གནང་གི་མེད་ཅིང། ལྕམ་ཨང་སང་སུའུ་ཅི་དང་ཉེ་བའི་མི་སྣ་ཚོས་ཁྲིམས་ཐག་དེ་ནི་དམག་དཔུང་གིས་དབང་འཛིན་བྱེད་པའི་གཞུང་གིས་དམིགས་སུ་བཀར་ནས་བཟོས་པ་ཞིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་པ་རེད། ལྕམ་ཨང་སན་སུ་ཅི་ཡི་ཆབ་སྲིད་ཚོགས་པ་རྒྱལ་ཡོངས་དམངས་གཙོ་མཉམ་འབྲེལ་ཚོགས་པར་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་འོས་བསྡུའི་ནང་འོས་ཤོག་ཧ་ཅང་མང་བའི་ཐོག་ནས་རྒྱལ་ཁ་ཐོབ་ཡོད་པ་དང། ཡིན་ན་ཡང་ཟླ་བ་གསུམ་ཙམ་གྱི་རྗེས་དམག་དཔུང་གིས་ཞི་བའི་སྲིད་དབང་མགོ་རྟིང་བསློགས་ནས་ལྕམ་ཨང་སན་སུ་ཅི་འཛིན་བཟུང་བྱས་པ་དང་དུས་མཚུངས་འོས་བསྡུའི་སྐབས་ཁྲིམས་ལུགས་འགལ་བའི་གནད་དོན་ཐག་གཅོད་བྱུང་མེད་ལུགས་བཤད་ནས་འོས་འདེམས་རྩིས་མེད་བཏང་ཡོད་པ་རེད། གནས་ཚུལ་ནང་བཀོད་པ་ལྟར་ན། གནད་དོན་དེ་ནི་ཧ་ཅང་གི་ཚོར་བ་རྣོ་བའི་གནད་དོན་ཞིག་ཡིན་སྟབས་རོའི་ཊར་གསར་འགྱུར་བརྒྱུད་ལམ་ལ་གནས་ཚུལ་མཁོ་སྤྲོད་གནང་མཁན་མི་སྣ་དེས་རང་ཉིད་ཀྱི་མིང་འབོད་གནང་འདོད་མེད་པ་དང། ཁོང་གིས་མ་ཡ་མར་ཆེས་མཐོའི་ཁྲིམས་ཁང་གིས་ལྕམ་ཨང་སང་སུའུ་ཅི་དང་དེ་བཞིན་ལས་གནས་ནས་ཕྱིར་འབུད་བྱས་པའི་སྲིད་བློན་ཟུར་པ་གཉིས་ཀྱི་ཞུ་གཏུག་ལ་བསྐྱར་ཞིབ་བྱེད་ཡས་ཀྱི་དུས་བཀག་ཁ་གསལ་ཕྱིར་བསྒྲགས་བྱས་མེད་པའི་སྐོར་བརྗོད་འདུག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཡང་བོད་ནང་གི་རྩོམ་པ་པོ་སྟག་འབུམ་རྒྱལ་ལགས་སུ་བོད་ཀྱི་རྩོམ་རིག་སྒྱུ་རྩལ་གྱི་བྱ་དགའ་ཐོབ་ཡོད་པའི་སྐོར་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་ལ་གསན་རོགས་གནང། ཕྱི་ཟླ་བཞི་བའི་ཚེས་བཅུ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྐབས་གསུམ་པའི་བོད་ཀྱི་རྩོམ་རིག་སྒྱུ་རྩལ་དུས་དེབ་ཀྱི་ལོ་ཟུང་བྱ་དགའ་སྤྲོད་རྒྱུའི་ཚོགས་འདུ་འཚོགས་ཡོད་པ་དང། བོད་ཀྱི་བརྩམས་སྒྲུང་རྩོམ་པ་པོ་གྲགས་ཅན་སྟག་འབུམ་རྒྱལ་ལགས་ནས་བོད་ཀྱི་རྩོམ་རིག་སྒྱུ་རྩལ་དེབ་གསུམ་པའི་སྟེང་སྤེལ་བའི་འཚོ་བའི་རོལ་རྩེད་ཅེས་པའི་སྒྲུང་ཐུང་ལ་བྱ་དགའ་ཐོབ་ཡོད་པ་དང། ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་བོད་ཀྱི་རྩོམ་རིག་སློབ་དཔོན་ཨ་འབྲུག་དཀོན་མཆོག་ལགས་ནས་སྟག་འབུམ་རྒྱལ་ལགས་ལ་མཚོན་ན་བོད་ཀྱི་དེང་རབས་རྩོམ་རིག་དང་ལྷག་པར་བརྩམས་སྒྲུང་གསར་རྩོམ་གྱི་ལོ་རྒྱུས་ཁྲོད་དུ་གྲུབ་འབྲས་ཡོད་པའི་དམིགས་བསལ་མི་སྣ་ཞིག་ཏུ་ངོས་འཛིན་དང་ཁོང་གི་བརྩམས་སྒྲུང་གི་ཁྱད་ཆོས་གཙོ་བོ་ཞིག་མི་སྣའི་སེམས་ཁམས་ཞིབ་འབྲི་དང་སྤུས་ཚད་དང་རྣམ་གྲངས་སོགས་ཀྱི་ངོས་ན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཡང་ད་ལྟ་སྟག་འབུམ་རྒྱལ་བོད་ཀྱི་དེང་རབས་རྩོམ་རིག་གི་གསར་རྩོམ་ཁྲོད་ནས་ད་ལྷག་པར་གི་བོད་ཀྱི་བརྩམས་སྒྲུང་གསར་རྩོམ་གྱི་ལོ་རྒྱུས་ཀྱི་ནང་ལོགས་ནས་དམིགས་བསལ་གྱི་མི་སྣ་འདྲ་བོ་ཞིག་ལ་བརྩི་གི་ཡོད་རེད། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་རྒྱ་ནག་རྒྱལ་ཡོངས་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་མི་དང། མཚོ་སྔོན་ཞིང་ཆེན་རྩོམ་པ་པོ་མཐུན་ཚོགས་ཀྱི་རྒྱུན་ལས་ཡིན་པ་དང་ཁོང་ཉིད་ལོ་རབས་བརྒྱད་ཅུ་བའི་དུས་མཇུག་ནས་གསར་རྩོམ་གྱི་ལས་ལ་ཞུགས་འགོ་ཚུགས་ཡོད་པ་དང། ཡང་ཨ་འབྲུག་དཀོན་མཆོག་ལགས་ནས་སྟག་འབུམ་རྒྱལ་ལགས་ནི་བོད་ཀྱི་རྩོམ་པ་པོའི་སྡེ་ནས་རྩོམ་རིག་གསར་རྩོམ་ལ་འཇུག་སྔ་ཤོས་ཀྱི་གྲས་དང། བརྩམས་སྒྲུང་གསར་རྩོམ་གྱི་རྒྱུན་མུ་མཐུད་འཆང་བཞིན་ཡོད་པ་དང། བོད་ཀྱི་རྩོམ་རིག་གསར་རྩོམ་གྱི་རྩོམ་ལུས་གསུམ་སྟེ་སྒྲུང་རིང་དང་སྒྲུང་འབྲིང། སྒྲུང་ཐུང་གསུམ་གྱི་ནང་དུ་ཁོང་གི་གསར་རྩོམ་ཡོད་པ་མ་ཟད་དེ་དག་པར་སྐྲུན་གྱིས་སྤྱི་ཚོགས་སྟེང་འགྲེམས་སྤེལ་བྱས་པར། དཔྱད་བརྗོད་པ་དང་ཀློག་པ་པོའི་དགའ་བསུ་ཐོབ་ཡོད་པ་དང། ཁོང་གི་གསར་རྩོམ་ཁྲོད་རྟོག་པ་འཆར་ཡན་རིང་ལུགས་ཀྱི་རྩོམ་ཐབས་དང། སྒྱུ་རྩལ་ཐད་ཚོད་ལྟ་བྱས་ཏེ་ལེགས་གྲུབ་བྱུང་ཡོད་པའི་གྲས་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག། རྟོག་པ་འཆར་ཡན་རིང་ལུགས་ཀྱི་རྩོམ་ཐབས་ཀྱི་ཅིག་རྩ་དོན་འདི་ཅིག་སྒྱུ་རྩལ་གྱི་ཐབས་ལམ་འདི་ལྟ་སོགས་ནས་ཚོད་ལྟ་བྱེད་རྒྱུ། དཔེར་ན་ཉིན་གཅིག་གི་ཆོ་འཕྲུལ་ཟེར་ལྟ་སོགས་ཡིན་པ་ནི་ཅིག་བོད་ཀྱི་དེང་རབས་བརྩམས་སྒྲུང་ཁྲོད་ཀྱི་ཅིག་རྟོག་པ་འཆར་ཡན་རིང་ལུགས་ཀྱི་བརྩམས་སྒྲུང་སྔ་མའི་གྲས་དང། དེ་ནས་དེ་བཞིན་ལེགས་གྲུབ་བྱུང་བ་ནི་དཔེ་མཚོན་གྱི་བརྩམས་ཆོས་ཀྱི་ངོས་འཛིན་བྱེད་དགོས་ནི་དེ་འདྲའི་རེད། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་བོད་ནང་གི་དུས་དེབ་གྲགས་ཅན་སྦྲང་ཆར་དང། བོད་ཀྱི་རྩོམ་རིག་སྒྱུ་རྩལ། དེ་བཞིན་མི་རིགས་རྩོམ་རིག་དུས་དེབ་དང། མཚོ་སྔོན་པོའི་དུས་དེབ་སོགས་སུ་སྒྲུང་འབྲིང་དང་སྒྲུང་ཐུང། སྒྲུང་རིང་བཅས་གསར་རྩོམ་བརྩམས་ཆོས་བརྒྱ་ལྷག་སྤེལ་མྱོང་ཡོད་པ་དང། ཁོང་གི་བརྩམས་སྒྲུང་མང་པོ་ཞིག་རྒྱ་ཡིག་དང་དབྱིན་ཡིག། ཧྥ་རན་སིའི་སྐད་ཡིག་དང་འཇར་མན་ནིའི་སྐད་ཡིག། ཧོ་ལན་དང་ཉི་ཧོང་གི་སྐད་ཡིག་སོགས་སུ་བསྒྱུར་གནང་ཡོད་པ་དང། ཁོང་གི་བརྩམས་ཆོས་ཉིན་གཅིག་གི་ཆོ་འཕྲུལ་དང། དྲིན་ཅན་སོགས་བོད་ནང་གི་སློབ་འབྲིང་སྐད་ཡིག་དང་མཐོ་རིམ་སློབ་མའི་བོད་ཀྱི་སྐད་ཡིག་རྩོམ་རིག་ཆེད་ལས་ཀྱི་སློབ་དེབ་དུ་བདམས་ནས་སློབ་ཁྲིད་གནང་གི་ཡོད་པ་མ་ཟད་བཙན་བྱོལ་གྱི་མཐོ་རིམ་སློབ་ཆེན་ཁག་ཏུ་ཁོང་གི་བརྩམས་སྒྲུང་ཁག་ཅིག་སློབ་ཚན་དུ་བདམས་བསྒྲིགས་གིས་སློབ་ཁྲིད་གནང་བཞིན་ཡོད་པ་རེད་འདུག་རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་མཚོ་སྔོན་ཞིང་ཆེན་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་མང་རྫོང་སུམ་མདོ་གྲོང་རྡལ་བན་ཤུལ་སྡེ་བར་སྐྱེས་ཤིང། རིག་གནས་གསར་བརྗེ་དང་འབྲེལ་རྒྱ་ནག་གིས་ཆེད་འཛུགས་བྱས་པའི་སྦྲ་དཀར་སློབ་གྲྭར་ཕྱིན་ཏེ་སློབ་སྦྱོང་བྱས་ཡོད་པ་དང། རིམ་པས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ནས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་གྲངས་ཉུང་མི་རིགས་སྐད་ཡིག་ཚན་ཁག་ཏུ་ཟབ་སྦྱོང་གནང་ཡོད་པ་དང། ཁོང་གིས་གསར་རྩོམ་གནང་བའི་བརྩམས་སྒྲུང་ལ་ཧ་པ་གསོས་པའི་ཟིན་བྲིས་དང། སྒོ་ཁྱི། གཞན་ཡང་ཁྱི་རྒན། མི་ཚེའི་གླུ་དབྱངས། ཁྱི་དང་བདག་པོ། མི་རབས་གསུམ་གྱི་རྨི་ལམ་དང། ཁ་བ་མེད་པའི་དགུན་ཁ་སོགས་མང་དག་ཅིག་ཡོད་པ་དང་ཁོང་གིས་བརྩམས་སྒྲུང་ཕྱོགས་བསྒྲིགས་བྱས་པའི་དེབ་ལ་ལྷིང་འཇགས་ཀྱི་རྩྭ་ཐང་དང། རྒུད། གཞན་ཡང་སྟག་འབུམ་རྒྱལ་གྱི་སྒྲུང་འབྲིང་ཕྱོགས་བསྒྲིགས་སོགས་ཡོད་པ་དང་ཁོང་ལ་མཚོ་སྔོན་ཞིང་ཆེན་གྱི་སྤྱོད་ཡོན་གཉིས་ལྡན་གྱི་ཤེས་ཡོན་པའི་མཚན་གནས་དང་རྒྱ་ནག་གྲངས་ཉུང་མི་རིགས་ཀྱི་རྟ་མཆོག་བྱ་དགའ་གཙོས་རྩོམ་རིག་བྱ་དགའ་མང་དག་ཅིག་ཐོབ་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་ཀུན་མཆོག་ངས་བཞུགས་སྒར་རྡ་རམ་ས་ལ་ནས། ཡང་ཉེ་ལམ་བརྒྱུད་ལམ་ཁག་ནང་གོང་ས་མཆོག་དང་འབྲེལ་དངོས་འབྲེལ་མིན་པའི་གནས་ཚུལ་སྤེལ་བར་སྦེང་ལོར་ཁུལ་དུ་བོད་མི་ཚོས་ཞི་བའི་ངོ་རྒོལ་དང་མཉམ་མ་འོངས་པར་དངོས་བདེན་མིན་པའི་གནས་ཚུལ་མི་སྤེལ་བའི་འབོད་སྐུལ་གནང་ཡོད་པའི་སྐོར་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་ལ་སྙན་སྒྲོན་ཞུས་གནང་བ་རེད། ཟླ་བ་འདིའི་ཕྱི་ཚེས་བཅུ་དགུ་ཉིན་རྒྱ་གར་ལྷོ་ཕྱོགས་སྦེང་ལོར་ས་གནས་བོད་ཀྱི་གཞོན་ནུ་དང་རྒྱལ་སྤྱིའི་བོད་ཀྱི་སློབ་མའི་ལྷན་ཚོགས་དང། དེ་བཞིན་ནིའུ་ཡོག་དབུ་མའི་ལམ་གྱི་མི་དམངས་ལས་འགུལ་ཁང་དང་གཞན་ཡང་བོད་མི་དྭང་བླངས་པ་ཁག་གཅིག་བཅས་ཐུན་མོང་གི་གོ་སྒྲིག་འོག་སྦེང་ལོར་ནང་བཅའ་བཞུགས་བོད་མི་ཚོང་པ་དང་སློབ་ཕྲུག་སོགས་ལས་དོན་འདྲ་མིན་གཉེར་བཞིན་པའི་བོད་མི་དང་གཞན་ཡང་ཕྱོགས་མཐའ་ནས་འབྱོར་བའི་བོད་མི་བཅས

ངེད་ཅག་བརྒྱུད་ལམ་ཁག་ནས་གོང་ས་མཆོག་ལ་གཞི་མེད་བསྙོན་འཛུགས་ཀྱི་གསར་འགྱུར་སྤེལ་བ་དེ་ཞིབ་འཇུག་བྱས་ཏེ་དངོས་བདེན་མིན་པའི་གནས་ཚུལ་སྤེལ་བ་དེར་དགོངས་སེལ་ཞུ་དགོས་པ་སོགས་ཀྱི་དགོས་འདུན་བཏོན་ཆེད་ལས་འགུལ་འདིའི་ནང་ཚོགས་ཞུགས་གནང་བ་ཡིན་ཞེས་གསུངས་གནང་བྱུང། གསར་འགོད་པ་ངོས་ནས་གནས་ཚུལ་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་ཞིབ་འཇུག་བྱས་རྗེས་ཁོ་རང་ཚོ་ནོར་བ་དེ་ལ་ཡང་དགོངས་སེལ་ཞུ་དགོས་ཡོད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ལ་དགོངས་སེལ་ཞུ་དགོས་ཀྱི་ཡོད་ཟེར་ནས་ཞུ་ཡ་དང་ཆབས་ཅིག་ལ་ཡང་དེ་རིང་སང་ཉིན་འཛམ་བུ་གླིང་ཁྱོན་ཡོངས་ལ་ཡང Culture Diversity ལབ་ཡ་གཅིག་བཤད་བསྡད་ཀྱི་ཡོད་རེད། བྱས་ཙང Culture Diversity དེ་བསླབ་གྲྭ་ཁག་དང་ག་ས་ག་ལ་བསླབ་བསྡད་ཀྱི་ཡོད་རེད། གལ་སྲིད Culture Diversity དགོས་ཀྱི་ཡོད་ན། Culture ཚང་མ་ལོག་ལ་ཡང་གུས་ཞབས་བྱེད་དགོས་ཀྱི་ཡོད་རེད། གལ་སྲིད་ང་ཚོའི་གི Culture དེ། ཨ་ནི་སྤྱི་ཚོགས་གཞན་དག་གི Culture དང་མཐུན་གྱི་མི་འདུག་ན། ཨ་དེ་ལ་ཡང Child Abuse རེད་ལབ་ཡ་འདྲ་པོ་དེ་འདྲ་དང། ཨ་ནི་མཚན་སྨད་ཞུ་ཡ་དང་བསྙོན་འཛུགས་བྱེད་ཡ་དེ་ཏག་ཏག་བསྡད་ཀྱི་མི་འདུག། ཡང་ཧུན་སུར་ནས་ཡིན་པ་བསྟན་འཛིན་བཀྲ་ཤིས་ལགས་ཀྱིས་བརྗོད་དོན་ལ་གོང་ས་མཆོག་ལ་མཚན་སྨད་ཞུས་པའི་གནས་ཚུལ་དང་འབྲེལ་བའི་ཐོག་ཁོང་ནས་ས་གནས་ཁག་ཏུ་ལས་འགུལ་སྣེ་ཁྲིད་མཁན་མཉམ་ཞུགས་གནང་ཞུས་པ་ལྟར། ད་ལན་སྦེང་ལོར་དུའང་དེ་ལྟར་གནང་བ་ཡིན་ཞེས་གསུངས་གནང་བྱུང། སྐྱབས་མགོན་རིན་པོ་ཆེ་ལགས་ལ་མཚན་སྨད་ཞུས་བྱས་ཚང་མ་གཅིག། གློག་བརྙན་ཆུང་ཆུང་ཅིག་གོ་ནོར་ཐེབས་ཙང་ཨ་ནི་འཛམ་གླིང་ང་ཚ་ཡི་ད་འདི་ལ་སྐྱོན་བརྗོད་བྱེད་དུས་ང་ཚོ་དངོས་གནས་ཁོ་རང་སེམས་པ་ལ་ཟུག་རྔུ་ཡོད། ཨ་ནི་དེ་ནང་བཞིན་ན་ཚ་ཡོད་པ་ནང་བཞིན་དེ་ལ་ང་ཚོ་ཚང་མ་ད་འདི་སྟོན་ཀ་ལས་ཡིན་པ་དེ་ལ། ད་ཉི་མ་ཁ་ཤས་ཤིག་འགྲོ་སོང་ད་དྲང་པོ་ཞུ་བ་གཞིས་ཆགས་ཁག་ལ་སྤོ་དང་རྨོ་དེ་རེད། ང་རང་ཚོ་དངོས་གནས་ཁོ་རང་སྤིན་རྒྱ་ནས་མང་པོ་ཅིག་སེམས་པ་སྐྱོ་བསྡད་རྒྱུ་ང་རང་ཚོ་མིག་རང་མཐོང་སོ་ར། འདི་ཁོ་རང་གིས་ནི། དྲང་པོ་བཤད་ན་ཁ་བཙུམས་བསྡད་ན་འགྲིག་མི་འདུག་ཡ། སོ་བ་འདི་ས་ཆ་ག་བ་སོ་སོ་ངོས་ནས་ག་བ་སྙོབ་ས་ལ་ང་འགྲོ་ཡས་ཀྱི་ང་རང་ང་རང་ཐག་ཆོད་ཡིན་པ། སོ་སོ་ངོས་ནས་ག་བ་འགྲོ་ཐུབ་ས་ག་རེ་བྱེད་ཐུབ་ས་ང་རང་ང་རང་བྱེད་ཀྱི་ཐབས་ཤེས་བྱེད་ཡིན། དེ་བཞིན་ཡང་བོད་རིགས་བློ་བཟང་ལགས་ཀྱི་བརྗོད་དོན་ལ་གསར་འགྱུར་བརྒྱུད་ལམ་ཁག་ནས་བོད་ནང་གི་དངོས་ཡོད་གནས་ཚུལ་རྣམས། བརྒྱུད་ལམ་ཁག་ཏུ་སྤེལ་བའི་རེ་སྐུལ་གནང་གི་འདུག། བོད་ནང་ལོགས་ཀྱི་བོད་སློབ་ཕྲུག་ཚོ་ཡང་སོ་སོ་ཕ་མ་མཉམ་དུ་ཐུག་ཡ་མེད་པ་བྱས། གཅིག་ས་ཡ་ས་ཡ་བོད་བོད་པའི་སློབ་ཕྲུག་དེ་ཚོ་ས་ཡ་ས་ཡ་སོ་ཕ་མ་མཉམ་དུ་ཡང་ཁ་བྲལ་བཏང་བྱས། དེ་ཚོའི་གསར་འགྱུར་དེ་ཚོ་ཁོ་རང་ཚོ་གིས་སྟོན་དགོས་མ་རེད་ཡོད། ད་མོ་གོ་ཡ་ད་འདོད་ནས་ང་རང་ཚོ་གོང་ས་མཆོག་གི་ཅིག་བརྙན་ཐུང་འདི་འདྲ་བཟོས་ཅིག་ཁོ་རང་ཚོས་འཛམ་བུ་གླིང་ལ་ཁྱབ་ཅིག་ད་འདི་ང་རང་ཚོའི་བདེན་པ་ཅིག་མེད་པ་དེ་ནི་ང་རང་ཚོ་གི་ངོ་རྒོལ་ཡོད་སྲིད་ད་བདེན་པ་གི་ང་རང་ཚོ་གནས་ཚུལ་བདེན་པ་དང་བོད་ནང་ལོགས་ལ་དངོས་སུ་ག་རེ་བྱུང་གི་ཡོད་ན་དེ་ཚོ་ང་ཚོས་ཤེས་དགོས་ཡོད་སྲིད། གཞན་ཡང་འདི་ཚེས་བཅོ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་པེ་གཞིས་ཁོངས་ཀྱི་དབུ་ལས་སེར་སྐྱ་མི་མང་དང་སློབ་ཕྲུག་དང་བཅས་པ་བོད་མི་ཁྱོན་ཆེ་ཞིག་མཉམ་ཞུགས་ཀྱིས་དར་དཀར་གྱི་ལས་འགུལ་ཞེས་པའི་མིང་བྱང་འོག་བོད་མི་ཚོས་སྟོད་ལ་དར་དཀར་དཀྲིས་ཤིང་གོང་ས་མཆོག་གི་སྐུ་པར་བསྣམས་ཏེ། ཚེ་བཀྲ་མཆོད་ཁང་ནས་དབུ་འཛུགས་ཀྱིས་སྦེལ་ཀོབ་པེ་ལུགས་བསམ་གཞིས་གྲོང་དང་པོའི་སམ་བྷོ་ཊ་སློབ་གྲྭའི་བར་གོམ་བགྲོད་གནང་ཡོད་པ་དང། ལས་འགུལ་དེའི་མཚོན་དོན་གཙོ་བོ་དེ་ནི་ངེད་ཅག་རྒྱལ་སྤྱི་དང་རྒྱལ་ནང་དུ་གསར་འགྱུར་བརྒྱུད་ལམ་ཁག་དང། དེ་བཞིན་སྤྱི་ཚོགས་དྲ་ལམ་ཁག་ཏུ་གོང་ས་མཆོག་ལ་མ་ཉེས་ཁ་གཡོགས་ཀྱིས་ཚད་མེད་སྐུར་འདེབས་ཞུས་པའི་སྐྱོན་དེ་དག་དྲི་མས་མ་གོས་པ་མཚོན་པ་དང། གཉིས་པ་ལས་འགུལ་དེས་ཀུན་སློང་བཟང་ཞིང་ཆིག་སྒྲིལ་གྱི་ནུས་པ་མཚོན་ལ། གསུམ་པ་ལས་འགུལ་དེས་འཚེ་བ་མེད་པར་ཞི་བདེའི་ལམ་བཟང་མཚོན་ཞིང། མི་མང་གིས་དྭང་བླངས་ཀྱིས་ལས་འགུལ་བཞིན་པ་རེད་འདུག་ཕྱོགས་མཚུངས་འདི་ཚེས་བཅུ་དགུ་ཉིན་རྒྱ་གར་ལྷོ་ཕྱོགས་བོད་མི་གཞིས་ཀ་ཁག་ཚང་མའི་ནང་དུ། བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཐུན་མོང་གི་གོ་སྒྲིག་འོག་གཞིས་ཁོངས་སོ་སོའི་ནང་དུ་བོད་མི་དབུ་ལས་སེར་སྐྱ་མི་མང་རྣམས་ནས་གོང་ས་མཆོག་གི་སྐུ་ཚེའི་ཆེད་ཞབས་རིམ་བསྒྲུབས་གནང་ཞིང་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་རྒྱང་སྲིང་ཞུ་གི་ཡོད། བོད་མིའི་རང་དབང་དང་བོད་དོན་བདེན་མཐའ་སེལ་ཆེད་མུ་མཐུད་བོད་དོན་རྒྱབ་སྐྱོར་གྱི་ཕྱག་ལས་གནང་གི་ཡིན་ཞེས་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གིས་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་གསལ་བསྒྲགས་སྤེལ་གནང་ཡོད་པའི་སྐོར་ལོ་ཝི་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉེ་ལམ་ནས་བཞུགས་སྒར་དུ་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་གི་སྐུ་ཚབ་ཚོགས་ཆུང་ཞིག་ཆེད་ཕེབས་ཀྱིས་བོད་མིའི་དབུ་ཁྲིད་ལ་གོང་ས་མཆོག་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་བཅས་ལ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་དང་འབྲེལ་བ་གི་གོ་བསྡུར་གནང་ཡོད་ཅིང། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ Janet Rice ལགས་དང Susan Templeman ལགས། Sharon Claydon ལགས་དང།

བོད་ཀྱི་གནད་དོན་གལ་ཆེ་ཐོག་དགོངས་པ་བཞེས་སྟངས་ཀྱི་བློ་སྟོབས་དང་སེམས་ཤུགས་འཕེལ་བཅུག་སོང་བས། ང་ཚོས་མུ་མཐུད་བོད་དོན་བདེན་མཐའ་གསལ་བར་རེ་བ་བརྒྱབ་ཆོག་པ་དང། བོད་ཀྱི་རང་དབང་དང་བདེན་མཐའ་གསལ་ཆེད་དུ་རྒྱབ་སྐྱོར་དང་ཕྱག་ལས་གནང་གི་ཡིན་ཞེས་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཌོན་ལགས་ནས། མོ་རང་གིས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ལུགས་མཐོང་ནས་ངོ་མཚར་ཆེན་པོ་དང་དམངས་གཙོའི་དཔེ་སྟོན་ཧ་ཅང་ཡག་པོ་ཞིག་ཏུ་ཚོར་བ་དང། དེ་ནི་འཛམ་གླིང་གི་དམངས་གཙོའི་ལུང་བ་མང་པོ་ཞིག་གི་རེ་ལྟོས་འཆའ་ས་ཆགས་འདུག་ཅེས་འགྲེལ་བརྗོད་གནང་གི་འདུག།

ཨོ་སི་ཁྲེ་ལི་ཡ་གི་བོད་མི་སྤྱི་དང་ཁྱད་པར་ཕྲུ་གུ་ལོ་ཆུང་ཚོས་རང་གི་རིག་གཞུང་སྐད་ཡིག་ལ་སྤོབས་པ་ཆེན་པོ་དང་རྒྱུན་འཛིན་གྱི་རང་དབང་ཡང་ཡོད་པར་བརྟེན། ང་ཚོ་ཡང་ཁོང་ཚོར་རྒྱབ་སྐྱོར་བྱེད་པར་སྤོབས་པ་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡ་གི་ནང་བོད་མི་ཚོས་རང་གི་རིག་གཞུང་སྐད་ཡིག་གཅེས་འཛིན་བྱེད་ཆོག་པ་གི་རང་དབང་སྲུང་སྐྱོབ་གནང་བར། བོད་མི་ཚོས་བཀའ་དྲིན་ཆེན་པོར་ཚོར་གྱི་ཡོད་པ་གཞུང་ལ་འབོད་སྐུལ་ཡར་ཞུ་གནང་གི་ཡིན་ཞེས་འགྲེལ་བརྗོད་གནང་སོང། གྲོས་ཚོགས་འཐུས་མི་ཁོང་རྣམ་པས་གོང་ས་མཆོག་ལ་མཇལ་འཕྲད་ཀྱི་སྐབས། གཙོ་ཆེ་ཤོས་གོང་ས་མཆོག་གིས་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་གོང་སྤེལ་གཏོང་དགོས་པ་དང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་དབྱིན་ཡུལ་ནང་གི་བོད་མི་རྣམས་ཀྱིས་ཉེ་དུས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་རྒྱུའི་ལས་འགུལ་སྤེལ་བ་དང་འབྲེལ་ནས་ཁོང་རྣམས་ཀྱིས་རྒྱལ་ས་ལོན་ཏྲོན་ནང་གི་བྷི་བྷི་སི་གསར་ལས་ཁང་གི་གཞུང་ལས་ཁང་ཨ་མར་ཞུ་གཏུག་གི་སྙན་ཞུ་ཕུལ་བ་དང་དེ་རྗེས་རྒྱ་ནག་གཞུང་ཚབ་བར་ཞི་བའི་ངོ་རྒོལ་གྱི་གོམ་བགྲོད་གནང་ཡོད་པའི་སྐོར་འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་བཞིན་གཤམ་ལ་སྙན་སྒྲོན་ཞུས་གནང་རེད།

རྣམ་པ་ཚོས་ད་ལྟ་གསན་པ་འདི་ནི་དབྱིན་ཡུལ་ནང་གནས་བཞུགས་བོད་མི་རྣམས་ཀྱིས་འདི་ཟླའི་ཚེས་བཅུ་དྲུག་ཉིན་དབྱིན་ཇིའི་རྒྱལ་ས London ནང་ཡོད་པའི་བྷི་བྷི་སི་གསར་ལས་ཁང་གི་ལས་ཁུངས་ཨ་མའི་མདུན་ནས་དབུ་འཛུགས་ཀྱིས་རྒྱ་ནག་གི་གཞུང་ཚབ་བར་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གནང་བའི་སྒྲ་ཡི་དུམ་བུ་ཞིག་རེད། ཁོང་རྣམས་ཀྱིས་གཙོ་བོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པར་ཤོག་ཅེས་དང་ངོ་ཚ་ཁྲེལ་གཞུང་མེད་པའི་རྒྱ་ནག་གཞུང་གསར་འགྱུར་ལས་ཁང་ཁག་ངོ་ཚ་དགོས་ཅེས་པ་སོགས་ཉེ་དུས་རྒྱ་ནག་གཞུང་གིས་གོང་ས་མཆོག་ལ་གཞི་མེད་མཚན་སྨད་ཞུ་རྒྱུའི་ལས་འགུལ་སྤེལ་བ་དེར་ངོ་རྒོལ་གནང་འདུག། ད་དུང་སྐབས་དེར་ཁོང་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་དང་བོད་ཀྱི་རྒྱལ་དར་ཆེ་ཆུང་སྣ་ཚོགས་དེ་བཞིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་རྒྱུའི་ལས་འགུལ་འཕྲལ་དུ་མཚམས་འཇོག་དགོས་ཅེས་པའི་འབོད་ཚིག་འཁོད་པའི་འཕྲེད་དར་ཆེན་པོ་སོགས་འཕྱར་ཏེ་རྒྱ་ནག་གཞུང་གིས ྋགོང་ས་མཆོག་ལ་མཚན་སྨད་ཞུ་རྒྱུའི་ལས་འགུལ་འདིའི་སྐོར་གནས་ཚུལ་ལོག་སྤེལ་བྱེད་མཁན་གསར་ལས་ཁང་ཁག་གིས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དགོངས་སེལ་ཞུ་དགོས་པ། ྋགོང་ས་མཆོག་ནི་བྱམས་དང་སྙིང་རྗེ་བརྩེ་བའི་བདག་ཉིད་རེད་ཅེས་པ་སོགས་ཀྱི་འབོད་ཚིག་སྒྲོག་བཞིན་དུ་ངོ་རྒོལ་རྔམ་སྟོན་གནང་འདུག། ཞི་བའི་ངོ་རྒོལ་གྱི་ལས་འགུལ་འདི་ནི་ཚེ་རིང་པ་སངས་ལགས་དང་དགྲ་ལྷ་ཚེ་རིང་ལགས་ཕུན་ཚོགས་ནོར་བུ་ལགས་བཅས་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་ཟུར་པ་གསུམ་གྱིས་མ་བསྐུལ་དང་བླངས་ཐོག་ནས་འགོ་ཁྲིད་གནང་སྟེ་ས་གནས་ལ་རྟེན་གཞི་བྱས་པའི་སྦི་སྦི་སི་གསར་ལས་ཁང་གི་ལས་ཁུངས་ཨ་མའི་འགན་འཛིན་མིང་ཐོག་ཏུ་སྦི་སྦི་སི་གསར་ལས་ཁང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་གནས་ཚུལ་བདེན་པ་དང། ཞིབ་འཇུག་གནང་སྟེ་ངེས་པར་དུ་སྤེལ་དགོས་པའི་དོན་ཚན་གཙོ་བོ་བཞི་ཅན་གྱི་སྙན་ཞུ་ཞིག་ཀྱང་ཕུལ་འདུག། ལས་འགུལ་འདི་སྤེལ་མཁན་གྲས་ཚེ་རིང་པ་སངས་ལགས་ལ་ཞལ་པར་ཐོག་ནས་ལས་འགུལ་འདིའི་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། དུས་ཚོད་ཐུང་ཐུང་ནང་ལ་དེ་རིང་སྦི་སྦི་སི་གི་ཨེ་སོ་ལས་ཁུངས་ཕྱི་ལོགས་ཕྱིན་བྱས་ང་ཚོ་བོད་པ་བརྒྱ་ལྷག་ཞིག་ལྷན་འཛོམས་ཀྱི་ཐོག་ནས་ང་ཚོའི་ད་ད་ལྟ་གོ་སྒྲིག་བྱེད་མཁན་བོད་པའི་བུ་གསུམ་ང་ཚོ་ཚོགས་གཙོ་ཟུར་པ་གསུམ་ཡོད། ཨ་ལེ་གསུམ་གྱིས་ད་ལྟ་ཞུ་ཡིག་ཅིག་ཀྱང་ཕུལ་ཡོད། དོན་དག་རྡོག་རྡོག་དེ་བྷི་བྷི་སི་དེ་ད་མི་མང་གིས་དངུལ་བསྡུ་རུབ་བྱས་ད་ཁྲལ་ཟེར་བ་དེ་འདྲ་བསྡུ་རུབ་བྱས་ནས་གང་ལྟར་ཏི་བྷི་གི License Books བྱས་ད་མི་མང་གི་གསར་འགོད་བརྒྱུད་ལམ་སོགས་སུ་ཆགས་བསྡད་ཀྱི་ཡོད་རེད། སོང་ཙང་ད་རེས་གནས་ཚུལ་དེ་འབྱུང་རྒྱུ་དེ་ང་ཚོས་བལྟས་པ་ཡིན་ན་རྒྱ་ནག་དམར་པོའི་སྲིད་གཞུང་གི་ད་གང་ལྟར་བཀོད་ཇུས་ཀྱི་འོག་ལ་ཡ་བདེན་པ་མ་ཡིན་པའི་གནས་ཚུལ་འདི་འགྲེམས་སྤེལ་བྱེད་ཡས་འདི་མི་མང་གི་ཁྲལ་བསྡུས་པའི་དེ་འདྲའི་གསར་འགོད་བརྒྱུད་ལམ BBC ལྟ་བུ་གིས་ག་ཟེར་ཞིབ་འཇུག་མེད་པའི་ཐོག་ནས་དེ་འདྲའི་གནས་ཚུལ། ལོག་པར་སྟོན་པ་འདི་ལ་ཨ་ནི་ང་ཚོ་མི་མང་ལ་ཕོག་ཐུག་ཆེན་པོ་བྱུང་ཡོད་པ་དམིགས་བསལ་བོད་མི་ཚོ་ལ་ཡང་རེད། ནང་པ་རེད་དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེ་ལ་མཉེས་པོ་གནང་མཁན་ཨ་ནི་གཙོ་བོ་རྒྱལ་བ་རིན་པོ་ཆེ་མཚན་སྨད་དེ་འདྲས་ཤོད་དེ་ཏག་ཏག་བསྡད་མི་འདུག་དེའི་ཚབ་ལ་ཡག་ད་གང་ལྟར་དངོས་ཡོད་གནས་ཚུལ་ག་རེ་ཡིན་པ་རྒྱལ་བ་རིན་པོ་ཆེའི་ཐོག་ལ་ཡག་དཔེ་བྱས་ན་འཛམ་བུ་གླིང་ནང་ལ་ཞི་བདེ་སྐྱོན་གྱི་ཡོད་པ་བྱམས་བརྩེ་བརྩེ་བ་དེ་འདྲའི་ཐོག་ལ་ཡག་ད་སྐུ་ལས་མང་པོ་སྐྱོན་ཡོད་པ་དེ་ཚོ་བྲིས་ཏེ་ཡག

ས་གནས་མི་མང་གི་རྒྱབ་སྐྱོར་ཇི་ཐོབ་སྐོར་གནས་འདྲི་ཞུས་པས་ཚེ་རིང་པ་སངས་ལགས་ཀྱིས་གསུངས་དོན། མི་མང་ཐོག་ནས་ད་ལྟ་བརྙན་ཐུང་སྤེལ་བ་ནི་གསར་འགོད་བརྒྱུད་ལམ་ལྷག་ཙམ་གྱིས་ཨིན་ཇི་ལུང་པ་ནང་ལ་གསར་འགོད་བརྒྱུད་ལམ་ལྔ་བཅུ་ང་ལྔ་ལྷག་ཙམ་གྱིས་དེ་ལྟར་འགྲེམས་སྤེལ་ཟེར་དགོས་རེད་དེ་འདྲས་བྱུང་ཡོད་རེད་ད་འདི་ལ་ང་ཚོས་ད་ལྟ་ཞིབ་འཇུག་སོ་སོ་རང་གི་ལྟ་བུ་ནས་ཞིབ་འཇུག་བྱས་དང་བྱེད་བཞིན་པ་ཡིན་ཨ་ནི་དེ་རིང་རང་ཡིན་པ་ཡིན་ན་དེ་ལ་ཨིན་ཇི་ལུང་པ་གི་གསར་འགོད་བརྒྱུད་ལམ་ད་ལྟ The Independent ལྟ་བུ་ལ་འདུག་གསལ་འབྲེལ་བ་བྱས་དང་བྱེད་བཞིན་པ་ཡིན་ད་ང་ཚོ་མགྱོགས་པོ་ཅིག་རྩོམ་རེ་འདི་ནས་འདོན་ཐུབ་ན་བསམ་གྱི་ཡོད་དོན་དག་རྡོག་རྡོག་འདི་ཁོང་ཚོའི་གི་ད་ལྟ་ན་ཁུག་རྟས་ཡོད་འདི་ག་ལ་ད་ཆ་ངོས་ལེན་བྱེད་ཡོང་གི་འདུག་ཁོང་ཚོ་གི་ཞིབ་འཇུག་བྱས་མེད་པ་བཅས་ལ་ངོས་འཛིན་བྱེད་ཡོང་གི་འདུག་བྱས་ཙང་ང་ཚོ་ཁུག་རྟས་ཡོང་དུས་ཙམ་ལ་ང་ཚོ་བོད་པ་ག་པར་ཡོད་པ་ཡིན་ན་སོ་སོ་ལུང་པ་ག་པར་བསྡད་ཡོད་པ་ཡིན་ན་དེའི་གི་ས་གནས་གསར་འགོད་བརྒྱུད་ལམ་ཁག་ག་ཚོད་ལ་དོན་དག་དེ་ཞིབ་འཇུག་བྱས་བྱས་ད་ལས་ཀ་བྱས་མང་པོ་ཞིག་ལྷག་ཤག་བསམ་གི་འདུག་དེ་བྱས་ཙང་ནི་ང་ཚོ་སོ་སོ་རྩོམ་ཡིག་བྲིས་ནས་གང་ལྟར་བདེན་པ་མེད་པ་ད་ར་སྤྲོད་གཏོང་ཡས་ཀྱི་ལས་ཀ་ད་ཨིན་ཇི་སྐད་ལ་མ་བརྩམས་ན་པི་ཨར་ལས་ཀ་ཞེ་པོ་ཅིག་ལྷག་བསྡད་ཤག་གནས་ཚུལ་བྱུང་བ་དེ་ང་ཚོ་ལྟ་བུ་སྤྱོད་སྟངས་བཅས་གང་ལྟར་བདེན་པ་མེད་པ་དེ་ད་ར་སྤྲོད་གཏོང་ཡས་དེ་གཅིག་གཉིས་དེ་ལ་བོད་ནང་ལ་ཡ་དེ་འདྲ་མུ་མཐུད་ནས་རྒྱ་ནག་དམར་པོའི་སྲིད་གཞུང་གིས་ད་བོད་ནང་ལ་ཡ་བོད་མི་ཚོ་ལ་ཡ་སྡུག་པོ་མུ་མཐུད་ནས་གཏོང་ཡས་དང། ཨ་ནི་ཕྲུ་གུ། ལོ་བཞི་ནས་བཅོ་བརྒྱད་བར་དུ་ལ་མུ་མཐུད་ཀྱིས་རྒྱ་ནག་གི་ད་གཏན་བཅའ་སློབ་གྲྭ་ནང་འདུག་སྐད་ཆའི་བོད་པའི་གི་ད་ངོ་བོ་ཟེར་ན་འདྲ་འདུག་རིག་གཞུང་ཟེར་ན་འདྲ་འདུག་སྐད་ཡིག་སུ་ད་མེད་པ་བཟོ་ཡས་ཨ་ནི་ཕུགས་རྒྱང་ཐོག་ནས་བཤད་པ་ན་རྒྱ་བོད་གཉིས་ཀྱི་རྩོད་རྙོག་དེ་མེད་པ་བཟོ་ཡས་ཀྱི་དེ་འདྲའི་ལམ་ཕྱོགས་ཟིན་གྱི་ཡོད་པ་ཅིག་ང་ཚོའི་གི་ད་གོ་སྐབས་དེ་ཟིན་བྱས་འཛམ་གླིང་རྒྱལ་སྤྱིའི་སྟེང་ཁར་ཡ་བོད་པའི་འཐབ་རྩོད་དེ།

དེ་བཞིན་འཛམ་གླིང་ཞི་བདེ་ཡོང་བའི་རླབས་ཆེན་གྱི་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་པ་ཁག་ངོས་འཛིན་གནང་སྟེ་འདི་ཟླའི་ཚེས་བཅུ་བཞི་ཉིན་རྒྱལ་ས London ལ་རྟེན་གཞི་གནང་བའི་ཤེ་ཧར་ཟ་ད་ཐེབས་རྩ་ཁང་གིས་མགོན་པོ་གང་ཉིད་ལ་གསེར་གྱི་གཟེངས་རྟགས་འབུལ་ལམ་ཞུས་པར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་གསར་འགྱུར་བརྒྱུད་ལམ་ཁག་གིས་འདིའི་སྐོར་གནས་ཚུལ་སྤེལ་མི་དགོས་པའི་རྒྱུ་མཚན་ཇི་ཡིན་དྲི་བ་བཀོད་གནང་དོན་ལ། Where is the media coverage of this? This is the truth. This is our Dalai Lama. ཁོང་རྣམས་ཀྱིས་རྒྱ་ནག་གཞུང་ཚབ་མདུན་ལ་ཡང་ངོ་རྒོལ་སྐད་འབོད་མུ་མཐུད་ནས་གནང་དོན་ལ།

འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མི་དང་རྒྱ་གར་ཤར་ཕྱོགས་མོན་ཡུལ་ནས་ནུབ་ལ་དྭགས། དེ་བཞིན་གོང་ས་མཆོག་ལ་དད་གུས་ཡིད་ཆེས་ཞུ་མི་རྣམས་ཀྱིས་ཆོས་སྲིད་གཉིས་ཐོག་ནས་ལས་འགུལ་འདྲ་མིན་སྤེལ་བཞིན་པ་དང་འདི་ཟླའི་ཚེས་བཅུ་བདུན་ཉིན་ཐེག་ཆེན་ཆོས་གླིང་དགེ་རྩ་ཚོགས་པས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས་ཚེས་ཉི་ཤུ་གཅིག་ཉིན། རྒྱལ་སྤྱིའི་ནང་པའི་ཚོགས་ཡོངས་ཐོག་བཀའ་སློབ་གསུང་བཤད་མཛད་གཏན་འཁེལ་སྟབས་གདུགས་ཤེར་སེང་གསུམ་དང་འདོད་ཁམས་བདག་མོའི་བསྐང་ཕྲིན་ཀུན་ཁྱབ་སྤྲོས་བྲལ་མ་འབད་གལ་ཆེ་བའི་སྐོར་དགོན་པ་གྲྭ་ཚང་ཁག་ལ་ཕྱག་ཡིག་གནང་བ་ལྟར། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་གི་བོད་མི་དྭང་བླངས་པ་ཁག་ཅིག་གིས། ཁེ་ས་སྐུའི་བླ་གཟའི་ཉིན་གྱི་དགོང་དྲོར་གོང་ཞུས་ཞབས་རིམ་ཁག་གསོག་སྒྲུབ་ཞུ་རྒྱུ་གོ་སྒྲིག་གནང་སོང།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་རྒྱང་བསྲིང་ཞུ་གི་ཡོད། ཡང་མི་རབས་གསར་པའི་ལེ་ཚན་ནང་ལོ་ཁ་ཤས་ཀྱི་སྔོན་བོད་དུ་བསྐལ་པ་ཡ་ཐོག་གི་མི་ཞེས་པའི་ཤུལ་ལྷག་རྙེད་སོན་བྱུང་ཡོད་པ་དེས་བོད་མཐོ་སྒང་དུ་འགྲོ་བ་མི་ཆགས་ཚུལ་དང་ས་མཐོའི་ཁོར་ཡུག་ནང་མིའི་འཚོ་གནས་ཇི་ལྟར་ཐུབ་པའི་གནས་ཚུལ་གསར་དུ་ཤེས་རྟོགས་འབྱུང་བཞིན་ཡོད་པའི་སྐོར་དོན་གྲུབ་རྣམ་རྒྱལ་ལགས་ཀྱིས་ཨ་རིའི་ཆི་ཁ་གོ་གཙུག་ལག་སློབ་གཉེར་ཁང་གི་བོད་རིག་པའི་སློབ་དགེ་ཀརྨ་ཕྲིན་ལས་ལགས་སུ་བཅར་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུས་གནང་བ་རེད། འཇིག་རྟེན་འདི་ན་འགྲོ་བ་མིའི་རིགས་ཀྱི་བྱུང་རིམ་དང་འཕེལ་རིམ་སྐོར་གནའ་ཤུལ་དངོས་རྫས་ལ་ཞིབ་འཇུག་དང་ཕྱིས་སུ་གནའ་བོའི་མིའི་རིགས་རྫས་ལ་དཔྱད་པ་བྱས་པ་བརྒྱུད་དེང་རབས་མིའི་རིགས་དེ་རྡོ་ཆས་རྙིང་མའི་སྐབས་ཀྱི་ནེ་ཡན་ཌ་ཐལ་མི་རྒྱུད་ལས་བྱུང་ཡོད་པར་ངོས་འཛིན་བྱེད་སྲོལ་ཡོད་པ་རེད། འོན་ཀྱང་ཉིས་སྟོང་བརྒྱ་མེད་བརྒྱད་ལོར་ར་ཤི་ཡའི་ཁོངས་སུ་གཏོགས་པའི་སཱི་བེ་རི་ཡའི་ལྷོ་རྒྱུད་ཀྱི་ཌེ་ནི་སོ་བ་བྲག་ཕུག་ནས་བསྐལ་པ་ཡ་ཐོག་གི་མིའི་སོ་རུས་འགའ་ཤས་དང་མཛུབ་མོའི་རུས་པ་རྙེད་སོན་བྱུང་ཞིང་རིགས་རྫས་ཞིབ་འཇུག་ལས་མིའི་རུས་པ་དེ་དག་ནི་རྡོ་ཆས་རྙིང་མའི་སྐབས་ཀྱི་ནེ་ཡན་ཌ་ཐལ་མི་དང་མི་འདྲ་བར་དེ་སྔོན་ཤེས་རྟོགས་མེད་པའི་རིགས་རྒྱུན་གཞན་ཞིག་ཡིན་པ་ངོས་འཛིན་བྱུང་ཡོད་ལ། ལྷག་པར་དུ་ཉིས་སྟོང་བརྒྱ་མེད་བཅུ་དགུའི་ལོར Nature འམ་རང་བྱུང་ཞེས་པའི་དུས་དེབ་ཐོག་སྤེལ་བའི་དཔྱད་རྩོམ་ནང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོར་བོད་མདོ་སྨད་བླ་བྲང་རྒན་རྒྱ་བྲག་དཀར་གྱི་བྲག་ཕུག་ཅིག་ནས་གནའ་བོའི་མིའི་རིགས་ཀྱི་འགྲམ་རུས་ཡ་གཅིག་རྙེད་སོན་བྱུང་ཡོད་པ་དེ་ཉུང་མཐར་ལོ་ངོ་ཆིག་འབུམ་དྲུག་ཁྲི་ཡར་སྔོན་གྱི་ཌེ་ནི་སོ་བ་མིའི་འགྲམ་རུས་ཀྱི་འགྱུར་རྡོ་ཞིག་ཡིན་པ་ཚན་རིག་པའི་དཔྱད་ཞིབ་བརྒྱུད་ངོས་འཛིན་བྱུང་ཡོད་པ་བཀོད་ཡོད་པ་རེད། བོད་དུ་དེ་ནི་སོ་བ་མིའི་འགྱུར་རྡོ་རྙེད་པ་ནི་འགྲོ་བ་མིའི་འཕེལ་རིམ་སྐོར་དང་ལྷག་པར་དུ་མཐོ་སྒང་བོད་དུ་མིའི་ཆགས་རབས་ཙམ་དུ་མ་ཟད་འཚོ་གནས་ཇི་ལྟར་ཐུབ་པའི་གནས་ཚུལ་ཤེས་རྟོགས་ལ་ཧ་ཅང་གི་དོན་སྙིང་ཆེན་པོ་ཡོད་ཅིང། ཉེ་སྔོན་ཨ་མི་རི་ཀའི་ཤི་ཀ་གོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་བོད་རིག་པའི་སློབ་དགེ་ཀརྨ་འཕྲིན་ལས་དངོས་གྲུབ་ལགས་ཀྱིས་ཕ་ཡུལ་དྲ་རྒྱའི་སྟེང་རྒན་གྱའི་བྲག་ཕུག་ནས་དེ་ནི་སོ་བན་མིའི་ཤུལ་ལྷག་རྙེད་སོན་དང་འབྲེལ་བའི་རྒྱལ་སྤྱིའི་ཞིབ་འཇུག་ལ་ཕྱོགས་སྒྲིག་གནང་པ་དང་སྦྲགས་ས་མཐོའི་བོད་སྟེང་མིའི་ཆགས་རབས་སྐོར་ཉམས་ཞིབ་ཀྱི་དཔྱད་རྩོམ་ཞིག་སྤེལ་འདུག་ལ། དེ་དག་དང་འབྲེལ་ཏེ་གླེང་མོལ་ཞུས་པར་ཀརྨ་འཕྲིན་ལས་དངོས་གྲུབ་ལགས་ཀྱིས། དེ་ནི་སོ་བན་མིའི་རིགས་རྒྱུན་གསར་དུ་ཤེས་རྟོགས་བྱུང་བའི་རྒྱབ་ལྗོངས་སྐོར་དང་གནད་འགག་ཇི་ཆགས་སྐོར་ཁོང་གིས་རྩོམ་ཡིག་ནང་སྤེལ་བའི་ནང་དོན་ངོ་སྤྲོད་གནང་བར། ད་འདི་བདེན་པ་རེད་ད་འདི་ལོ་རྒྱུས་རིང་པོ་ཕྱིན་པ་རེད་ཨ་ནེ་བོད་ཡིག་ནང་ལ་ཡ་ངའི་རྩོམ་འདི་མ་བཏོན་པའི་སྐབས་ལས་ནས་ད་ང་ཚོ་རྩམ་ཟན་པ་དེ་ཚོ་ག་ནས་བྱུང་བ་རེད་ཟེར་ཏེ་ད་ཅིག་བརྗོད་གཞི་འདི་ཡི་སྒང་ལ་ཡ་ཤེས་བྱ་བྱས་མ་ཡོང་པའི་སྐབས་ལ་ཨ་ནེ་ཀང་ལྟ་བུ་དེ་ཁ་སང་ང་ཚོ་དེ་དུས་རིམ་ལོ་དྲུག་གི་ཉིས་སྟོང་བཅོ་བརྒྱད་ལས་ཕལ་ཆེར་དེ་འདྲའི་རྗེས་ལས་ཡ་ཨ་ནེ་དེ་ས་གནས་སྤྱི་མཐུན་ཚོགས་པ་མ་གྷལ་ཤི་ཀ་གོ་གི་བོད་པ་ས་གནས་ཨ་ནེ་ཁྲལ་བསྡུ་རུབ་བྱས་རྗེས་ཨ་ནེ་འདི་རྗེས་ལས་ཡ།

དེ་བས་བྱ། ཨ་ནི་འདི་ཉམས་རྟོགས་ལ་ཡ། ཉེར་ཁ་ཚང་འདི་རྣམས་དམིགས་བསལ་བཟོད་བསྲན་གྱི་ཆ་འོས་སམ་བཟང་པོ། གདོད་མའི་ཆོས་གཞུང་རྣམས་ལ་ཡ། མིའི་འགྲོ་བའི་འཕེལ་རིམ་དང་ཨ་ནི་ཅིག་དམིགས་བསལ་གྱི་གདོད་མའི་དུས་ཚོད་དང་དེ་འདྲའི་སྐོར་ལ་ཡ། གླེང་གཞི་བྱེད་པའི་སྐབས་ལ་ཡ། ཨ་ནི་ཐོག་མར་མིའི་འགྲོ་བ་བྱུང་སའི་འབྱུང་ཁུངས་ག་ནས་ཡིན་པ་འདི་མུ་མཐུད་ནས་བརྟག་དཔྱད་བྱེད་དགོས་འདུག་ཅེས་འདི་གདོད་མའི་ཆོས་གཞུང་ནང་དེ་ཡོད་རེད། སྐྱོ་གཅིག་དེབ་དེ་གཅིག་སྔོག་ཅིག་ཀློག་ཡོང་དུས་ཟབ་པ་ལ་ཡ། ད་དམངས་ཆེ་དྲགས་འདི།

ཨ་ནི་འདིའི་བྲག་དཀར་གནས་ཁང་འདིའི་ས་ཆ་འདི་ཐང་གལ་ཆེན་པོ་གཅིག་ད་ང་ཚོ་ཉམས་ཞིབ་པ་གནང་མཁན་དེ་ཚོའི་ནང་ལ་ཀུན་མཁྱེན་འཇམ་དབྱངས་བཞད་པ་པད་མ་སི་ཁྲེན་ཐོབ་པ་རེད་འོ་ད་ཁོ་རང་ད་ད་ནང་བཞིན་དྲན་རྟེན་ནང་གི་སྔོན་མ་ཨ་མདའ Radio Free Asia ནང་ལ་འདིའི་སྐོར་ལ་ཡ། ཁྱེད་ཀྱི་ལེ་ཚན་ཞིག་གནང་སོང་བསམ་གྱི་འདུག་གུང་རི་མཁའ་འགྲོ་མ་སྐོར་ལ་ཡག། གུང་རི་མཁའ་འགྲོ་མའི་སྐོར་ལ་ཡག་གནས་ཚུལ་བྱུང་ས་ས་དེ་འདི་རེད། དེ་འདྲའི་སོང་ཙང་གཅིག་བླ་བྲང་རང་གཅིག་ཙམ་མིན་པར་དེའི་འཁྲིས་ལ་རྒན་གྱ་བྲག་དཀར་གནས་ཁང་དེའི་ནང་ལ་ཡག་གཅིག་འགྲམ་རུས་ཤིག་རྙེད་རེད་འགྲམ་རུས་དེ་གྲྭ་པ་དེ་ལ་འགྲམ་རུས་དེ་རྙེད་རྗེས་ལ་ཡག།

འདི་འདྲའི་བྱུང་བ་འདི་ཡིས་ཨ་ནི་རིགས་རྫས་དང་མ་འདྲ་བས་ཀྱི་ཁྱད་མཚར་པོ་ཞིག་ཞུ་རེ་འདུག་ས་འདི་ན་ལ་འདི་ཁོ་ཚོས་རྩད་གཅོད་བྱས་འདོད་མེད་གམ་ཡ་བུ་མོ་དེ་ཡིས་པ་ཕ་འདི་ནེ་ཨན་ཌར་ཐལ་བྱས་ཨ་མ་དེ་འདིའི་རིགས་རྫས་འདི་ཁྱོན་ནས་འདྲ་གི་མི་འདུག་ཟེར་ཏེ་འདིའི་རིགས་རྫས་མ་འདྲ་རྒྱུ་འདི་ལ་ཡ་ཨ་ནི་ཁོ་འབྱུང་ཁུངས་ཀྱི་ས་ཆའི་མིང་དེ་ནི་སོ་བན་ཟེར་གྱི་མིང་འདི་བཏགས་འདི་བཏགས་ཡོང་པའི་སྐབས་ལ་ཡ་རྒྱུ་མཚན་དེ་ལ་བརྟེན་ནས་ད་ལྟ་རྒན་གྱའི་བྲག་དཀར་གྱི་འགྲམ་རུས་རྙེད་པ་དེ་ཞིབ་འཇུག་གཞི་ནས་བྱས་ཡིན་དུས་ཁོ་དུས་དུས་འགོ་ཚུགས་ཀྱི་མེད་དུས། གལ་ཆེ་མ་མཐོང་ཙང་ད་ཞིབ་འཇུག་བྱས་ཡིན་དུས་ཁོ་གཅིག་པ་ཕ་རི་ཡིས་དེ་ནི་སོ་བན་ཕ་གི་ལ་ཡ་རིགས་རྫས་ག་རེ་ཡོད་པ་དང་དེ་ཐབས་ཐོན་གོ་འདུག་ཟེར་ཆ་འདི་ད་ང་ཚོ་བོད་ལ་འགྲོ་བ་མིའི་བྱུང་མིའི་ཆགས་རབས་འདིའི་སྐོར་ལས་ད་དངོས་གནས་ཧང་སངས་ཀྱི་ཚན་རིག་གི་ཉམས་ཞིབ་པ་ཅིག་དེ་ཡག་པོ་བྱུང་བ་རེད་བསམ་གྱི་འདུག། རིགས་རྫས་བརྟག་དཔྱད་ཀྱི་ལམ་ནས་ཌེ་ནི་སོ་ཝན་མི་དེ་བོད་མཐོ་སྒང་གི་གྲང་ངར་ཅན་གྱི་གནམ་གཤིས་དང་ཁོར་ཡུག་ནང་གནས་ཐུབ་པས་འདི་ཌེ་ནི་སོ་ཝན་མིའི་རིགས་རྒྱུན་ལ་དབུགས་གཏོང་ལེན་གྱི་དམིགས་བསལ་གྱི་ནུས་པ་ལྡན་ཡོད་པ་ངོས་འཛིན་བྱེད་བཞིན་འདུག་ལ། བོད་ཀྱི་ཕྱི་ལ་སྐྱེད་སྲིང་བྱུང་བའི་བོད་རིགས་ལ་ཡང་དེ་འདྲའི་ནུས་པ་ལྷན་སྐྱེས་སུ་ཡོད་པར་ཞིབ་འཇུག་ཁག་ལས་ར་སྤྲོད་བྱུང་ཡོད་པ་ཀརྨ་འཕྲིན་ལས་དངོས་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་དོན། ཌེ་ནི་སོ་ཝན་དེའི་སྐབས

འདི་གི་རིགས་རྫས་ལས་འཕགས་འཕེལ་བའི་ཡ་གིའི་རིགས་རྫས་དེ་མི་འདྲ་ཟེར་ཡོད་ཙང་ད་འདི་ག་ལ་ཉམས་ཞིབ་ཞུ་བ་ཞིག་བྱས་ཡོང་དུས་ཨ་ནི་འགྲམ་རུས་འདིའི་ནང་ལ་འདིའི་རིགས་རྫས་དེ་འདུག། འདིའི་རིགས་རྫས་ཡོད་པ་འདི་དང་ཁོ་ཚོས་རིགས་རྫས་དེ་གི་ག་རེ་རེད་འདུག་ཅིག་བལྟས་ཡོང་དུས་ཨ་འདིའི་རིགས་རྫས་འདི་ལ་ཡ་ད་ཚན་རིག་གི་འགྲོ་སྟངས་ཐོག་ནས EPAS One ཅེས་པའི་རྫས་སྦྱོར་དེ་གས་མ་ཉམས་ཞིབ་བྱས་ཡོང་དུས་ཙམ་པ་ཨ་བྱེད་སྟངས་འདྲ་པོ་འདི་འདི་ལ་དམིགས་བསལ་ག་རེ་ཡོད་ཟེར་ལབ་ཡོད་ན་འདི་ད་ཅིག་ས་མཐོ་པོ། ཨ་ནི་ཅིག་སྲོག་འཛིན་གྱི་རླུང་ཉུང་ཉུང་ཡོད་ས་འདི་འདྲའི་ས་ཆ་ལ་གནས་ཐུབ་ཡས་ཀྱི་ཆ་རྐྱེན་ཅིག་འདུག་དེ་ལ་འདི་གལ་ཆེན་པོ་བརྩི་དགོས་འདི་བོད་པ་ལ་མ་གཏོགས་མི་འདུག་ཟེར་འདི་ད་ལྟ་གནས་ཚུལ་དེར་ཐུག་བསྡད་ཡོད་རེད་བ། འདི་ཨ་ནི་ཁོང་ཚོས་ཞིབ་འཇུག་བྱས་ཡོང་དུས་དེང་དུས་དེང་སང་གི་བོད་པའི་ནང་ལས་འདི་འདུག་ཤེས་བྱས་བལྟས་ཡོང་དུས་ཙམ་པ་འོ་ད་ཡ་གི་འགྲམ་རུས་འདི་ཌེ་ནི་སོ་ཝན་ཡོད་པ་འདི་གི་རིགས་རྫས་འདི་དང་ད་ལྟ་བོད་པར་ཡོད་པའི་རིགས་རྫས་འདི་མཐུན་ཡོང་དུས་ཙམ་པ་ད་བོད་པ་ཟེར་མཁན་འདི་མི་རིགས་འདི་ཌེ་ནི་སོ་ཝན་ནས་མར་བྱུང་ཤག་ག་ཚེ་ཆ་ཕུང་དེ་འདྲས་སུ་སྐྱེས་ཡོང་དགོས་པ་རེད། ད་ལྟའི་སྐྱེས་ཡོང་དུས་ཙམ་པ་ལ་ཡ། གནད་འགག་ག་བར་ཐུག་ཡོད་ལབ་ཡིན་ན་ད་ཅི་ངས་ཞུས་པ་ནང་བཞིན EPAS One ཟེར་དུས་ཙམ་པ་ཁོ་ཕ་གིའི་སྲོག་འཛིན་གྱི་རླུང་ནང་ལ་གནས་ཐུབ་ཡས་འདི་ཡང་ང་ཚོས་ཨ་མདོའི་སྐད་ཆ་བཤད་དེ་དེ་དག་ཚང་མ་མིའི་འགྲོ་བ་བྱུང་ཡོད་འདི་རྡོ་ཆས་རྙིང་པའི་དུས་ཚོད་ཡོད་རེད་རྡོ་ཆས་གསར་མའི་དུས་ཚོད་ཡོད་རེད་འདི་རྡོ་ཆས་རྙིང་མའི་དུས་ཚོད་ཁོ་ནས་མར་ཐོན་ཡོང་བྱས་རྡོ་ཆས་གསར་མའི་དུས་ཚོད་སྒང་ལ་སླེབས་ཡོང་བྱས། བོད་པ་འདི་གི་གནས་ཐུབ་ཚད་འདི་ཙམ་མ་རེད་ས་མཐོའི་སྒང་ལ་ཡ་ག་ལེ་ག་ལེ་འདི་བྱས་ས་མཐོ་བོའི་སྒང་ལ་ཡ་བྱུང་རིམ་བཞིན་དེ་གནས་ཐུབ་ཡས་ཀྱི་རྒྱུ་མཚན་ཆེ་ཤོས་འདི་བོད་པའི་གཟུགས་པོའི་ནང་ལ་ཡ་མིའི་རིགས་རྒྱུད་ཀྱི་ས་བོན་འདི་འདུག་ཟེར་ཏེ་ད་ཁོང་ཚོས་འདི་ལ་ཡ་ཉམས་ཞིབ་བྱས་ཏེ་ཤུགས་ཆེན་པོ་ཞུ་བྱེད་ཀྱི་འདུག། ཉིས་སྟོང་བཅུ་སྔོན་ལ་ཡ་ཉིས་སྟོང་བརྒྱད་སྔོན་ལ་ཁ་མདའ་ཌེ་ནི་སོ་ཝན་གྱི་གནས་ཚུལ་དེ་མ་བྱུང་སྔོན་ལ་ཡང། ངའི་རྩོམ་འདི་ནང་ནས་དག་ར་མ་ཞུས། བོད་པའི་གིས་ང་རང་ཚོ་ཤེས་ཀྱི་ཡོད་མ་རེད་དེ། འཛམ་བུ་གླིང་གི་ཁ་ལོ་བར་ད་ཅི་རི་མཐོ་ཤོས་ད་ཇོ་མོ་གླང་མ་ལ་འཛེགས་ཡས་ཨ་ནི་དེ་འདྲའི་ཤར་པ་ཡིན་ན་ད་ཁོ་རང་ཕ་མ་བོད་ནས་ཡིན་པ་སོང་ཙང་བོད་པའི་ཁྲག་དེ་ཡོད་ཙང་དེའི་སྒང་འགྲོ་དུས་ཙམ་པ་ལ་ཡ། ཧི་ལེ་རི་དང་ཁོ་གཉིས་ལ་ཡ། འདི་ཅིག་སྲོག་འཛིན་གྱི་རླུང་གི་ཆ་རྐྱེན་མེད་ན་ཅི་བྱེད་ཡོད་ས་རེད་ཨ་ནི། ཁོ་རང་ལ་ཞེ་དྲག་དགོས་མེད་པའི་རྒྱུ་མཚན་གཅིག་དེ་མིན་འགྲོ་གསུངས་པ་འདུག་གཉིས་པ་དེ་དེ་ལ་ཕྱོགས་མཚུངས་པས་ངས་དང་རག་ཞུས་པ་ཡིན་ག་སོང། ཁྱེད་དྲུག་ཅུ་རེ་གཉིས་ལ་རྒྱ་གར་དང་རྒྱ་ནག་བར་དམག་བྱུང་རྗེས་འདིའི་རྗེས་ལ་ཡ། དང་བླངས་དམག་སྒར་དེ་འགོ་བཙུགས་ཡས་ཀྱི་རྒྱུ་མཚན་ཆེ་ཤོས་དེ་ཁོ་ཚན་རིག་ཐོག་ནས་ཕ་གའི་ཅིག་ཞིབ་འཇུག་བྱས་ནས་བསྟོད་ཡན་དང་གལ་ཡོངས་མ་འདས། དོན་དངོས་སུ་དོན་དག་དང་རང་དབང་བོད་པ་ཟེར་མཁན་འདི་ས་མཐོ་པོ་ལ་གནས་ཐུབ་པའི་དང་བསྡད་ཐུབ་པའི་དང་དང་ལ་ཞིག་ད་ཁྱེད་རང་དང་ང་ཚོ་རྒྱུས་ཡོད་རེད་ཅིག་དང་ལོག་དམག་སྒར་ནང་ལ་ཡ། ལ་དྭགས་དང་ཡ་གའི་སེ་ཆེན glacier འདི་ཚོ་ནང་ལ་བོད་པ་དེ་གའི་འདི་ཚོས་ཀྱི་ཡ་གའི་ལས་ཡ་ཟླ་བ་ཟླ་བ་ཟླ་བ་ལོ་ལོ་བསྟུད་ནས་བསྡད་ཐུབ་ཀྱི་ཡོད་རེད་བ་མི་རིགས་གཞན་དག་བསྡད་མ་ཐུབ་དུས་འདི་འདྲའི་གནས་ཚུལ་ཡིན་དུས་བསམ་པ་འདི་གའི་ཚང་མ་འདི་གས་ཀྱི་རྒྱུ་རྐྱེན་རེད་བསམ་གི་འདུག། རྣམ་པ་ཚོས་ད་ལྟ་གོང་དུ་གསན་པ་དེ་བོད་མཐོ་སྒང་དུ་ཌེ་ནི་སོ་བན་ཞེས་མིའི་རིགས་རྒྱུན་གྱི་ཤུལ་ལྷག་གསར་དུ་རྙེད་སོན་བྱུང་བའི་གནད་དོན་ལས་འཕྲོས་ཏེ་བོད་སྟེང་འགྲོ་བ་མིའི་ཆགས་ཚུལ་དང་ས་མཐོའི་བོད་དུ་མིའི་འཚོ་གནས་ཇི་ལྟར་ཐུབ་པ་སོགས་ཀྱི་སྐོར་ཨ་རིའི་ཤི་ཀ་གོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་བོད་རིག་པའི་སློབ་དགེ་ཀརྨ་འཕྲིན་ལས་དངོས་གྲུབ་ལགས་སུ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུ་གི་ཡོད། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་མུ་མཐུད་གསན་རོགས་གནང། དེ་ནས་གཤམ་ལ་སྙན་སྒྲོན་ཞུ་རྒྱུའི་ཆེད་སྒྲིག་གི་ལེ་ཚན་ནང། ཨ་རིའི་གྲོང་ཁྱེར་ཉིའུ་ཡོག་ཏུ་རྒྱ་ནག་གི་ཉེན་རྟོག་ལས་ཁུངས་གསར་འཛུགས་བྱས་པའི་ཉེས་མིང་འོག། རྒྱ་རིགས་གཉིས་འཛིན་བཟུང་བྱས་ཡོད་པ་དང་ཉིའུ་ཡོག་དང་ཉིའུ་ཇེར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་ནུབ་ཕྱོགས་རྒྱལ་ཁབ་ཁག་ནང་རྒྱ་ནག་གི་རྒྱལ་མཚམས་བརྒལ་ཏེ་དྲག་གནོན་བྱེད་བཞིན་པ་དེ་ལྟར་ཡང་ཉིའུ་ཡོག་ས་གནས་སུ་བོད་ཀྱི་རྩ་དོན་དང་བོད་རིགས་སྲུང་སྐྱོབ་ཀྱི་ཐབས་ལམ་གང་ཡོད་ལག་བསྟར་བྱེད་བཞིན་ཡིན་ལུགས་གསུངས་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད།

རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་མཁན་རྣམས་ལ་འཇིགས་སྐུལ་དང་ཤུགས་རྐྱེན་སྤྲོད་ཐབས་དང། ཡང་རྒྱ་ནག་གཞུང་གི་ཆབ་སྲིད་དྲིལ་བསྒྲགས་སྤེལ་རྒྱུར་དམིགས་ཏེ་ཁྲིམས་འགལ་གྱི་ཉེན་རྟོག་ཁང་བཙུགས་པའི་ཉེས་མིང་འོག་ལ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐོན་ཡོད། གནད་དོན་འདིའི་སྐོར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ལ་བཀའ་འདྲི་ཁག་ཅིག་ཞུས་པ་ཡིན། ནོར་བུ་ལགས་ད་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད། གནས་ཚུལ་འདི་ཐོས་པ་དང་ཡང་ནོར་བུ་ཚེ་རིང་ལགས་ཅིག་གནས་ཚུལ་འདི་ཧང་སང་དགོས་ཡས་ཀྱི་གནད་དོན་ཅིག་བརྩིས་གནང་སོང། ད་ཇི་ལྟར་འདུག་འདི་ཧང་སང་དགོས་ཡས་ཀྱི་ཨོ་རེད་གནས་སྟངས་འདི་ད་ཡིན་པ་ཡིན་ན། འདས་པའི་གི་ད་ང་ཚོ་གི་ཅིག་འཛམ་གླིང་ཁྱོན་ཡོངས་ཀྱི་ང་ཚོ་གནས་སྟངས་ཟེར་བ་ན་དཔེར་ན་ཨོ་སྟྲེ་ལི་ལ་གནས་ཚུལ་ད་ག་རང་བྱུང་འདུག་ག་ད་དེ་ནས་རྒྱ་མི་གི་ཁོ་རང་ཚོ་གི་རྒྱ་ནག་གཞུང་གི་ད་འགྲོ་སོང་བཏང་བྱས་ཅིག་ཕ་གིའི་ཉེན་སྲུང་བ་འདི་བཙུགས་པ་དེ་འདི་འདྲ་བྱུང་འདུག་ག་དེ་འདྲ་ཡིན་པའི་ཆ་ནས། ད་ལྟ་ཉེ་ཆར་ད་ལྟ་ནེའུ་ཡོག་ལ་བྱུང་བ་དེ་ཡིན་པ་ཡིན་ན། ལས་ཁུངས་འདིའི་ད་ཅིག་སྒོ་བརྒྱབ་ནས་ག་ལྷག་ཙམ་ཞིག་འགྲོ་གི་ཡོད་རེད། ད་དངོས་སུ་མི་ཚོ་འཛིན་བཟུང་བྱས་ཏེ་ད་ཁ་སང་ཉེ་ཆར་ཆགས་བསྡད་ར། བྱས་ཙང་འདི་མ་ཡིན་པའི་ད་དངོས་ཤུགས་བརྒྱུད་གསུམ་ནས་ང་ཚོ་གིས་ཅིག་རྒྱ་ནག་ངོས་ནས་ཅིག་ད་ག་འདྲའི་བྱ་སྤྱོད་མང་པོ་ཞིག་བལྟས་བྱས། གནས་ཚུལ་འདི་ཕྱོགས་གཅིག་ལྟ་ན་ནི་དེ་ཧང་སང་དགོས་འགྲོ་ག་ན་ད་རྒྱལ་ཁབ་རང་བཙན་གཙང་མ་ཡོད་ཀྱི་རྒྱལ་ཁབ་ཅིག་ལ་རྒྱལ་ཁབ་གཞན་པའི་གིས་ཉེན་སྲུང་བ་འདིར་བཙུགས་ལབ་ན་ཧང་སང་ཧང་སང་དགོད་བྲོ་ར་ལྟ་ཡིན་པ་ན་རྒྱ་མིའི་གིས་ད་དེང་སང་འཛམ་བུ་གླིང་གི་ནང་ལོགས་ལ་ཁྱོན་ཡོངས་ཀྱིས་ཅིག་བྱ་སྤྱོད་འདི་བལྟས་པ་ན་ཅིག་ཧང་སང་དགོས་འདི་འདྲ་གང་ཡང་ཆགས་མ་སོང། ལའོ་ད་ད་ལྟ་ནོར་བུ་ལགས་ཀྱིས་འགྲེལ་བརྗོད་གནང་བ་ནང་བཞིན་རེད Australia རེད་ད་ག་ནང་བཞིན་ཡུ་རོབ་ཀྱི་རྒྱལ་ཁབ་ད Denmark ད Netherlands ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་ཡང་འདི་འདྲའི་རྒྱ་ནག་གཞུང་གིས་ཁྲིམས་འགལ་གྱི་ཉེན་རྟོག་ལས་ཁང་བཙུགས་པའི་གི་གནས་ཚུལ་རིམ་པ་མང་པོ་ཅིག་ཐོན་ཡོད་རེད་ལྷག་པར་དུ་ཨ་མི་རི་ཀ་ལྟ་བུ་མཚོན་པ་ཡིན་ན་འཛམ་བུ་གླིང་ནང་ལོགས་ནས་སྟོབས་ཆེན་རྒྱལ་ཁབ་དང་ད་ག་ནང་བཞིན་གཅིག་དམངས་གཙོའི་རྒྱལ་ཁབ་ཅིག་ཡིན་པའི་ཆ་ནས་རྒྱ་ནག་གཞུང་གིས་འདི་འདྲའི་གི་ལས་ཁང་སྤེལ་བ་འདི་ལ་ཨ་མི་རི་ཀའི་གཞུང་གི་ངོས་ནས་དགག་བྱ་ཤུགས་ཆེན་པོ་བརྒྱབ་ཡོད་རེད། ནོར་བུ་ལགས་ད་ལྟ་རྒྱ་ནག་གཞུང་གིས་གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་རྒྱ་ནག་གི་གཅིག་རྒྱལ་མཚམས་བརྒལ་བའི་གི་དབང་གནོན་ལབ་གི་དབྱིན་སྐད་ཐོག་ནས་དེང་སང་ད Transnational Repression འདིའི་གི་ཤུགས་སྣོན་གི་དང་ད་ག་ནང་བཞིན་འཇིགས་པ་འདི་ཆེ་རུ་ཕྱིན་པའི་གི་གནས་སྟངས་འདྲ་བོ་ཅིག་གཟིགས་ཀྱི་འདུག་གས།

རྒྱ་ནག་ནས་ཚུར་ཨ་རི་ལ་བསྡད་བཞིན་པའི་ཕྱི་རྒྱལ་གྱི་རྒྱ་མི་ཡི་དཔོན་རིགས་དེ་ཚོ་ལ་རོགས་པ་བྱེད་ཡས་ཀྱི་ད་ཅིག་མོ་ཊ་གཏོང་ཡས་ཀྱི་བྷི་གས་ཆོག་མཆན་གྱི Driving License ཡིན་ན་རེད་ད་ག་ནང་བཞིན་མངའ་སྡེ་གྱི State ID སོགས་དེ་འདྲས་རོགས་པ་བྱེད་ཡས་རྣམ་པ་འདྲ་བོ་ཅིག་ཐོག་ནས་དོན་དངོས་པོའི་ཐོག་ནས་ཁོང་ཚོའི་ངོས་ནས་ད་རུང་ད་ག་འདྲས་ཅིག་གིས་ད་ཨ་རི་ནང་ལ་ཡོད་མཁན་གྱི་རྒྱ་མི་ཡི་དཔོན་རིགས་ཁག་དེ་ལ་ཁོང་ཚོས་གནོན་ཤུགས་སྤྲད་ནས

མིང་ཐོག་འོག་ལ་འཛིན་བཟུང་བྱས་པ་རེད་ད། ད་ལྟའི་ཆར་ལ་འདི་གི་གནས་ཚུལ་འདི་ག་འདྲའི་འདྲ་བོ་ཅིག་ལ་གནས་བསྡད་ཡོད་ན། ད་འདིའི་གནས་ཚུལ་འདི་ཐོག་ལ་ད་ང་ཚོ་དོ་སྣང་ཆེན་པོ་བྱེད་ཀྱི་ཡོད་ད་ད་གོ་ཡས་བྱས་པ་ཡིན་ན། ཁོ་རང་ད་ཅིག་ད། ངེད་ཅག་ཁོ་རང་གིས་ད་ཁོ་རང་ནག་ཉེས་ཕོག་པ་འདི་ཆ་ཚང་འདྲ་བོ་ཅིག་མ་ཁྲིམས་ཁང་གིས། ད་ཁོ་ཁོ་ནག་ཉེས་མི་འདུག་ལབ་ནས་མ་ཐག་གཅོད་དེ་གོ་དུས། འདི་གི་རྒྱབ་ལྗོངས་གནས་ཚུལ་ག་རེ་འདི་ཚོ་ང་ཚོས་དོ་སྣང་བྱེད་རྒྱུ་ལྷག་པར་དུ་གོ་ཡས་བྱས་པ་ན། ཁོ་རང་བསྐྱར་དུ་ཡར་དེ་འདྲ་ཅིག Police གི་དེ་འདྲ་ཉེན་སྲུང་བའི་ལས་ཀ་ལ་སླེབས་ཀྱི་ཁོ་རང་རེ་བ་རྒྱག་གི་ཡོད་དང། དེ་མ་བྱུང་བ་ན་མ་འོངས་པ་ཁོ་རང་གི Police གི་ད་ཐོབ་ཐང་ཆ་ཚང་ཁོ་རང་ཁོ་རང་རག་ཡས་དེ་འདྲས་ཅིག་གནས་ཚུལ་གོ་ཡོང་གི་འདུག་བྱས་ཙང་འདི་ཚོའི་ཐོག་ལ་ང་ཚོ་རིང་མིན་གི་ང་ཚོ་ཅིག་འབྲེལ་ཡོད་ང་ཚོ་ལྷན་ཁང་ལ་ཞུ་གཏུག་བྱས་ནས་གནས་ཚུལ་ཚོ་ག་འདྲས་ག་འདྲས་ཆགས་རེད་ལྷག་པར་དུ་དེ་འདྲ་ཁོ་རང་མ་ཅིག་ཁྲིམས་ཁང་ནག་ཉེས་དེ་མ་མི་འདུག་ནག་ཉེས་མི་འདུག་ལབ་ནས་ཟེར་ད་ཡང་དེའི་ཁྲིམས་ཐག་གཅོད་པ་དེའི་རྒྱབ་ལྗོངས་ཀྱི་གནས་ཚུལ་གང་ཡང་འགྲེལ་བཤད་བརྒྱབ་ཡོད་མ་རེད་ད། དེ་ཟེར་དུས་དེ་དག་ཚོ་ལ་ང་ཚོ་དོ་ནན་པོའི་ཐོག་ནས་ང་ཚོ་ངོས་ནས་ཅིག་དེ་ཚོ་ལ་དོ་སྣང་བྱས་དང་བྱེད་བཞིན་པ་ཡིན། ལའོ་ད་ད་ནིའུ་ཡོག་གི་ས་གནས་མི་མང་ཚོ་ཅིག་རྒྱ་ནག་གཞུང་གི་ལྟ་ཕྱོགས་ནས་གཟིགས་པ་ཡིན་ན་ཉེན་ཚབས་ཆེ་བའི་གི་མི་འབོར་དང་སྤྱི་ཚོགས་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་ཡོད་རེད། ཨ་ནི་ད་ལྟ་འདི་སོ་པའི་གནས་ཚུལ་དེ་བྱུང་བའི་རྗེས་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་གིས་ནིའུ་ཡོག་ས་གནས་བོད་མི་ཚོ་ལ་ག་དུས་ཡིན་ནའང་ཅིག་དབྱིན་སྐད་ཐོག་ནས Vigilant སྤྱང་གྲུང་དོད་པོ་བྱས་ནས་རེད་ཅིག་དོགས་ཟོན་གནས་ཚུལ་དང་མི་ག་འདྲས་ཅིག་ཡིན་ན་ཅིག་དོགས་པ་བྱེད་དགོས་ཡས་ཀྱི་གནས་གཞི་ཅིག་ལ་ངོས་འཛིན་བྱེད་དགོས་རེད་ཟེར་དེ་འདྲས་གསུངས་ཡོང་གི་འདུག། བོད་རིགས་སྤྱི་མཐུན་ཚོགས་པའི་གི་ངོས་ནས་ས་གནས་ཀྱི་ད་བོད་མི་ཚོ་ལ་གཞི་རྩའི་གི་ཅིག་སོ་སོའི་གི་ད་རྩ་དོན་རེད་ས་གནས་བོད་མི་སྲུང་སྐྱོབ་ཡོང་ཡའི་གི་ཆེད་དུ་ཐབས་ལམ་དེ་འདྲ་ག་རེ་བསྐྲུན་གནང་གི་ཡོད་ན་ཨ་ནི་གལ་སྲིད་དེ་འདྲའི་དོགས་ཟོན་བྱེད་ཡས་གི་ད་མི་རིགས་རྒྱ་མི་རིགས་གཙོས་པའི་གི་སུ་འདྲ་ཅིག་ཡིན་པ་ཡིན་ནའི། དེ་འདྲའི་གི་གནས་ཚུལ་ལ་དོགས་གཞི་བྱུང་བ་ཡིན་ན། ག་པར་འབྲེལ་བ་བྱེད་དགོས་རེད། ད་དང་པོ་ང་ཚོ་གི་སོ་སོ་གི་ད་ད་ད་གྲོང་སྡེ་སོ་སོ་གི་ད་ད་ད་སྐོར་སྲུང་བ་ཡོད་རེད་འདི་ཚོ་ང་ཚོ་འབྲེལ་བ་གནང་དགོས་འདི་ང་ཚོ་ལས་འགན་ཆགས་བསྡད་རེད། དེ་ནས་གཉིས་པ་འདི་ང་ཚོ་ད་ཅིག་དཔེར་ན་མངའ་སྡེ་སོ་སོ་ནང་ལོགས་ལ་ད་ད་ང་ཚོ་གི་ད་ཅིག Senator ཡོད་རེད་ཁོང་ཚོ་ལ་ཞུ་གཏུག་བྱས་ནས་ཁོ་རང་ཚོ་ཞུ་གཏུག་བྱས་པ་ན་ཁོ་རང་ཚོ་ངོས་ནས་ང་ཚོ་ལ་ད་ཅིག། FBI དང་ཨ་རིའི་གསང་བའི་ལས་ཁུངས་ཀྱིས་ཕྱི་ནང་གི་ཁོང་ཚོའི་ལས་བྱེད་དུ་ཁོང་ཚོས་བཀོད་སྒྲིག་གནང་གི་འདུག་འབྲེལ་བ་བྱེད་ས། བྱས་ཙང་ང་ཚོའི་ངོས་ནས་ད་ལྟ་དེ་ད་ལྟ་དོན་འཆར་ལ་ང་ཚོའི་ངོས་ནས་བྱས་བསྡད་པའི་ད་ང་ཚོ་གི་སྤྱི་ཚོགས་ཉམས་མྱོང་ལ་གཞི་བཞག་ཅིང་ང་ཚོ་གི་གང་ཅིའི་ང་རང་ཚོ་རྒྱ་མི་རིགས་དང་ཕྱི་རྒྱལ་མི་རིགས་མི་རིགས་ཙམ་མ་ཡིན་པར་ང་ཚོ་བོད་པ་ནང་ཁུལ་ང་ཚོ་ཅིག་གཟབ་གཟབ་གནང་དགོས་དེ་གལ་ཆེན་པོ་རང་རེད་དོ། དེ་ཅིག། བོད་པའི་སྤྱི་ཚོགས་ནང་ལོགས་ལ་དེང་སང་ཆར་གནས་ཚུལ་མང་པོ་བྱུང་ཁར་དེ་ཚོ་ཡིན་ན་ང་ཚོ་ག་འདྲས་ག་འདྲས་གུས་དང་ཚིག་ཏུ་ཆེ་བ་དུ་ཞིབ་འཇུག་བྱས་ནས་ང་ཚོ་ནམ་རྒྱུན་དུ་ང་ཚོ་ད་ས་གནས་ཀྱི་ང་ཚོ་གྲོང་སྡེ་ལས་ཁུངས་གི་ད་ལྟ་སྐོར་སྲུང་བ་ལ་ང་ཚོ་འབྲེལ་བ་ཡག་པོ་ཡོད། ཨ་ནི་ང་ཚོ་རིང་མིན་ང་ཚོ་གི་ད་ལྟ་མངའ་སྡེ་གི་ད་ལྟ Senator གྲས་ལ་ང་ཚོ་འབྲེལ་བ་བྱེད་ཆེད་དེ་སྔ་ཡིན་ན་ང་ཚོ་ལ FBI agent གྱིས་ང་ཚོ་ལ་འདུག་ཟེར་ཁོ་རང་ཚོ་བཀོད་སྒྲིག་གནང་ཡོད་རེད་གསུང་གི་འདུག་བྱས་ཙང་དེ་ཚོ་ཡིན་ན་ང་ཚོ་གཅིག་ཕར་ཞིབ་འཇུག་བྱས་ནས་ང་ཚོ་གི་འབྲེལ་བ་མཐུད་ཡས་ང་ཚོ་ཐབས་ཤེས་གཏང་དགོས།

དེ་ནས་སྐབས་དེ་དུས་གོ་དེ་དེ་འདྲས་ཤིག་འབྲེལ་བ་བྱུང་བ་རེད། གསུང་གི་འདུག་ར་ད་ནི་ང་ཚོས་དེ་འདྲ་ཞིབ་ཕྲ་ང་ཚོས་ད་ཨི་མེལ་སོགས་ང་ཚོས་དེ་འདྲ་ཏག་ཏག་ཅིག་ང་ཚོས་ར་འཕྲོད་པ་བྱུང་མ་སོང། གཞི་རྩའི་གནད་དོན་འདི་དང་འབྲེལ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝིན་པིན་གྱིས་རྒྱ་ནག་གཞུང་གིས་རྒྱལ་ཁབ་གཞན་གྱི་གནད་དོན་ལ་ཐེ་ཇུས་བྱེད་ཀྱི་མེད་པའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་དང་ད་ལྟ་ཨམ་རི་ཀའི་གཞུང་གིས་ཉེས་འཛུགས་བྱས་པ་རྣམས་རྫུན་མ་ཡིན་པ་མ་ཟད་ཆབ་སྲིད་ཀྱི་ཤུགས་རྐྱེན་སྤྲོད་ཐབས་ཀྱི་དམིགས་ཡུལ་ཡིན་པ་སོགས་ངོ་རྒོལ་བྱེད་ཀྱི་ཡོད་བརྗོད་འདུག། གཞི་རྩའི་ད་རེས་འཛིན་བཟུང་བྱས་པའི་རྒྱ་རིགས་གཉིས་ཀྱི་ཉེན་རྟོག་ལས་ཁང་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གསར་འཛུགས་བྱས་ཡོད་པ་དང་ཡོང་རྒྱུའི་རེས་གཟའ་ཟླ་བ་ཉིན་ཁོང་གཉིས Brooklyn ཁུལ་གྱི་ཁྲིམས་ཁང་དུ་བཅར་དགོས་པ་རེད་འདུག། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།